གསན་མཁན་རྣམས་ཚོ་དགོང་དྲོ་བདེ་ལེགས་འདི་ག་ཨ་མི་རི་ཀའི་རྒྱལ་ས Washington DC ནང་རྟེན་གཞི་གནང་བའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ད་རིང་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ་རབ་གནས་ཆུ་མོ་ཡོས་ཀྱི་ལོའི་བོད་ཟླ་བཞི་པ་ས་ག་ཟླ་བའི་ཚེས་པ་བཅུ་གཅིག་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་ལྔ་པའི་ཚེས་སུམ་ཅུ་སོ་གཅིག་རེས་གཟའ་ལྷག་པའི་དགོང་དྲོའི་ལས་རིམ་འགོ་འཛུགས་ཞུ་གི་ཡོད། ལས་རིམ་འདི་བཞིན་དབྱངས་སྒྲོན་ལགས་ཀྱིས་བཀོད་སྒྲིག་གནང་བའི་ཐོག་ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་བསྒྱུར་གྱིས་སྙན་སྒྲོན་ཞུ་མཁན་སེང་གེ་རི་བསོད་ནམས་ལྷ་མོ་ཐུན་མོང་ནས་ཐོག་མར་གསན་མཁན་རྣམ་པ་ལྷན་རྒྱས་ལ་མཛའ་བརྩེའི་འཚམས་འདྲི་ཞུས་པ་དང་སྦྲགས་ཐེངས་འདིའི་ལེ་ཚན་ཁག་གཤམ་ལ་རིམ་བཞིན་ངོ་སྤྲོད་ཞུ་གི་ཡིན། ཐེངས་འདིའི་ལས་རིམ་ཁག་གི་ཐོག་མར་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ད་རིང་སྔ་དྲོ་བོད་པའི་གཞོན་སྐྱེས་གཙོ་བོར་གྱུར་བའི་ཕྱི་ནང་གི་དད་ལྡན་པ་རྣམས་ལ། རྗེ་བཙུན་འཇམ་དཔལ་དབྱངས་ཀྱི་རྗེས་གནང་སྩལ་གནང་མཛད་སྐབས་བོད་ལ་སངས་རྒྱས་པའི་ཆོས་ཧ་ཅང་སྤུས་དག་ཡོད་པ་དེར་བོད་རིགས་གཞོན་སྐྱེས་ཚོས་སློབ་སྦྱོང་དང་དོ་སྣང་ཡག་པོ་གནང་རོགས་ཞེས་བཀའ་གནང་བ་སོགས་ཐེངས་འདིའི་གལ་ཆེའི་གསར་འགྱུར་ཁག་སྙན་སྒྲོན་ཞུ་རྒྱུ་དང། དེ་ནས་དཔལ་ས་སྐྱ་གོང་མ་ཁྲི་ཆེན་རྡོ་རྗེ་འཆང་ཆེན་པོ་མཆོག་གིས་བོད་དང་ཧི་མ་ལ་ཡའི་མི་མང་རྣམས་ཀྱིས་བོད་ཀྱི་ཆོས་དང་རིག་གཞུང་རྒྱུན་འཛིན་བྱེད་པར་ཚང་མས་འབད་བརྩོན་བྱེད་དགོས་པའི་ལམ་སྟོན་བཀའ་སློབ་གནང་བའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། ཡང་ཐེངས་འདིའི་ཤེས་ཡོན་སློབ་གསོའི་ལེ་ཚན་ནང་ཉེ་ཆར་བཞུགས་སྒར་རྡ་རམ་ས་ལར་བོད་པའི་སློབ་གྲྭ་ཁག་གི་སློབ་དགེ་ཁག་ཅིག་ལ་ཆོས་ལུགས་ལ་མ་བརྟེན་པའི་བཟང་སྤྱོད་དམ SEE ཤེས་ཡོན་སྐོར་ཟབ་སྦྱོང་གནང་ཡོད་པ་ལྟར་ཨ་རིའི་ཨེ་མོ་རི་གཙུག་ལག་སློབ་གྲྭ་ཆེན་མོའི་ནང་སྤྱི་ཚོགས་དང་སེམས་ཚོར་བཟང་སྤྱོད་ཀྱི་ཤེས་ཡོན་སློབ་ཁྲིད་གནང་མཁན

རྗེ་བཙུན་འཇམ་དཔལ་དབྱངས་ཀྱི་རྗེས་གནང་སྩལ་གནང་མཛད་སྐབས་བོད་ལ་སངས་རྒྱས་པའི་ཆོས་ཧ་ཅང་སྤུས་དག་ཡོད་པ་དེར་བོད་རིགས་གཞོན་སྐྱེས་ཚོས་སློབ་སྦྱོང་དང་དོ་སྣང་ཡག་པོ་གནང་རོགས་ཞེས་བཀའ་སྩལ་གནང་མཛད་འདུག་འདིའི་སྐོར་གྱི་ཞིབ་ཕྲའི་གནས་ཚུལ་ཁག་བཞུགས་སྒར་རྡ་རམ་ས་ལ་ནས་བློ་བེ་ལགས་ཀྱིས་བཏང་འབྱོར་བྱུང་བ་དེ་གཤམ་ལ་སྙན་སྒྲོན་ཞུ་གི་ཡིན། བོད་མིའི་དབུ་ཁྲིད་གོང་ས་མཆོག་ལ་འཆར་ཅན་ལྟར་རྡ་རམ་ས་ལའི་ནང་ཆོས་ངོ་སྤྲོད་གོ་སྒྲིག་ཚོགས་ཆུང་གིས་གསོལ་འདེབས་ཞུས་དོན་ལྟར། བཞུགས་སྒར་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་ཉི་མ་གཉིས་ཀྱི་རིང། བོད་རིགས་གཞོན་སྐྱེས་དང་སློབ་ཕྲུག་གཙོས་པ་གི་ཕྱི་ནང་གི་མི་དམངས་སྟོང་ཕྲག་འགའ་ལ་ནང་ཆོས་ངོ་སྤྲོད་གནང་བཞིན་པ་གི་ཉི་མ་གཉིས་པ་སྟེ། སྤྱི་ཟླ་ལྔ་པ་གི་ཚེས་པ་སོ་གཅིག་གི་ཉི་མ། གཞོན་སྐྱེས་སློབ་ཕྲུག་ཚོར་སློབ་གཉེར་ལ་དོ་ཁུར་དང་ཤེས་རབ་འཕེལ་བ་སོགས་སུ་དམིགས་ཏེ། ལྷག་པའི་ལྷ་མཆོག་རྗེ་བཙུན་འཇམ་དཔལ་དབྱངས་ཀྱི་བྱིན་རླབས་ཞུགས་ཕྱིར་དུ། རྗེ་བཙུན་འཇམ་དབྱངས་ཀྱི་རྗེས་གནང་བཀའ་ཆོས་ཕེབས་ཡོད་ཅིང། སྐབས་དེར་གོང་ས་མཆོག་གིས་བོད་ལ་སངས་རྒྱས་ཀྱི་ཆོས་ཧ་ཅང་སྤུས་དག་ཞིག་ཡོད་པ་དེར། བོད་རིགས་གཞོན་སྐྱེས་ཚོས་སློབ་སྦྱོང་དང་དོ་སྣང་ཡག་པོ་གནང་རོགས་ཀྱི་སྐུལ་མ་གནང་གི་འདུག། ཨོ་ད་འཛམ་བུ་གླིང་འདི་སྒང་ལ་ནང་པའི་ཡུལ་གྲུ་མང་པོ་ཡོད་རེད་ཡིན་ནའི་གཅིག་གི་སློབ་སྦྱོང་བྱས་ནས་རྟོམ་རུང་ཁུ་གཅིག་གི་ཐོག་ནས་ཕར་འགྲེལ་བཤད་རྒྱག་ཡག་དང་བདེ་སྐྱིད་འདི་ང་ཚོ་བོད་པ་དྲག་ཤོས་ཡིན་པའི་བཟོ་ཞིག་འདུག་བོད་དང་སོག་པོ་སྔ་མོ་ཡིན་ན་ད་བྱས་ནས་ད་གང་ད་ཨེ་ནས་ད་ངས་བོད་ཀྱི། པའི་ལོ་སྟོང་ཕྲག་གི་རིང་ལ་ང་ཚོས་བདག་པོ་བགྱིད་པར་བྱེད་པའི་སངས་རྒྱས་ཀྱི་ཆོས་དངོས་གནས་དྲང་གནས་ཀྱི་སྤུས་དག་པོ་ཞེ་པོ་ཞིག་ཡོད་བསྡད་པ་ད་དེ་ཨེ་ནི། ཁྱེད་རང་ཚོ་ཚང་མ་ལོག་གི་ད་དེ་འདྲས་ཀྱི་ཆོས་སྤུས་དག་པོ་དེ་ད་ད་རིང་ང་ཚོ་ཐོབ་བྱས་ཡོད་པ་ཡིན་དུས་ད་དེ་ལ་སོ་སོས་དོ་སྣང་ཡག་པོ་ཞིག་བྱེད་སློབ་སྦྱོང་ཡག་པོ་ཞིག་བྱེད་ཨེ་ནི་དངོས་གནས་དྲང་གནས་ཀྱི་སེམས་ཀྱི་ནང་ལོགས་ལ་ཡ་ཨེ་ནི། སངས་རྒྱས་པའི་ཆོས་ཟེར་ལབ་དུས་འདི་འདྲ་ཅིག་ཡིན་བསམ་པ་ཅིག་སེམས་ནང་ལོགས་ལ་ཡ་ཤར་ཐུབ་ཡག་བྱེད་དགོས། ཨེ་ནི་ང་རང་ཚོ་བོད་པ་ཅིག་གི་ངོས་ནས་བཤད་པ་ཡིན་ན་ཨེ་ནི་བོད་ཀྱི་ཆོས་དང་རིག་གཞུང་འདི་འདྲ་ཅིག་གི་ད་དཔལ་ནཱ་ལེནྡྲ་ནས་བརྒྱུད་པ་སྤུས་དག་པོ་ཞེ་པོ་ཅིག་ཡོད་བསྡད་པ་ཅིག་ད་དེ་བར་སྐབས་བས་ཉམས་ཆག་ཞེ་པོ་ཕྱིན་པ་རེད་དེ་བོད་རྒྱ་ཆེ་མི་མང་གི་དངོས་གནས་དྲང་གནས་ཀྱི་ལྷག་བསམ།

སྟོང་ཉིད་ངས་དགའ་རབ་སྒོམ་གྱི་ཡོད་ད། སྟོང་ཉིད་ཕལ་ཆེར་ད། ཅིག། ཕལ་ཆེར་སྟོང་ཉིད་རྟོགས་ཡོད་ཟེར་ལབ་ན་ལབ་ཆོག་པའི་བཟོ་འདྲ་ཅིག། ཨེ། དེ་དང་འབྲེལ་ནས་བྱང་ཆུབ་ཀྱི་སེམས། ཕལ་ཆེར། ཅིག་བྱང་ཆུབ་ཀྱི་སེམས་ལ་བཅོས་མ་མ་ཡིན་པ་ཅིག་ཕལ་ཆེར། ད་སྐྱེས་ཡོད་ཟེར་ལབ་ན། རྫུན་མ་རེད་ཕལ་ཆེར་བདེན་པ་ཡིན།

པའི་དགའ་རབ་ཅིག་ད་གདེང་ཚོད་ཡོད་བསྡད་པ་ཅིག་གི་ཆགས་བསྡད་ཡོད། ན་གཞོན་སློབ་ཕྲུག་ཚོར་དམིགས་ཏེ་རྗེ་བཙུན་འཇམ་དཔལ་དབྱངས་ཀྱི་རྗེས་གནང་བསྩལ་བ་དེས། ནམ་རྒྱུན་སློབ་གྲྭའི་ནང་དུ་རྗེ་བཙུན་འཇམ་པའི་དབྱངས་ཀྱི་བསྟོད་པ་ཞལ་འདོན་གནང་བཞིན་པ་གི་སྟབས་ཀྱིས། དམིགས་བསལ་གྱི་ཚོར་བ་ཞིག་བྱུང་བས་རྡ་སྟེང་བོད་ཁྱིམ་གྱི་སློབ་མ་བསྟན་འཛིན་བུ་ཁྲིད་ལགས་ནས་འགྲེལ་བརྗོད་གནང་གི་འདུག། སོའི་ཚོར་བ་ལོགས་ག་ཅིག་སླེབས་སོང་ལ་ད་རིང་ནམ་རྒྱུན་ནས་སྐྱོར་ག་བྱེད་མ་དོ་ཡིན་ནའི་དོན་དག་གཙོ་བོ་དེའི་དོ་སྣང་ཞིབ་ཞིབ་བྱེད་མ་མྱོང་ར་ཨ་ནི་ད་རིང་འདི་ལ་ཡོང་དུས་ཨ་ནི
ད་དངོས་གནས་གོང་ས་མཆོག་གི་ཚིག་རེ་རེ་བཞིན་ནི་དཔེ་ཡག་པོ་ཀླད་པ་ནང་འཛུལ་སོང་ར་ཨ་ནི་དངོས་གནས་ང་རང་ངོས་ནས་ཨ་ནི་ག་རེ་འཇམ་པའི་དབྱངས་ཀྱི་གཟུངས་སྔགས་དེ་དཔེ་ག་ག་གལ་ཆེན་པོ་ཡིན་པ་ཨ་ནི་ང་རང་ངོས་ནམ་རྒྱུན་ནས་བརྩོན་འགྲུས་བྱེད་ན་ད་ཏི་འབྲས་བུ་ཐོན་ཡག་མེད་འགྲོ་ཚོར་བ་སླེབས་འདུག་ཨ་ནི་གོང་ས་མཆོག་གིས་ད་རིང་གསུངས་སོང་ར་ཨ་ནི། ཨོཾ་ཨ་ར་པ་ཙ་ན་དྷཱིཿ་དེ་སྐྱོར་ན་ཨ་ནི། ག་རེ། དངོས་གནས་བྱིན་རླབས་འཇུག་གི་རེད་ལབ་ནས་ར་ཨ་ནི་ང་རང་ང་རང་ངོས་ནས་དངོས་གནས་ད་རིང་ཚོར་བ་དཔེ་སྐྱིད་པོ་ཅིག་བྱུང་སོང་བྱིན་རླབས་ཆེན་པོ་ཚོར་བ་བྱུང། ཡང་རྡ་སྟེང་བོད་ཁྱིམ་གྱི་སློབ་ཕྲུག་བསྟན་འཛིན་ཨོ་རྒྱན་ལགས་ནས་གོང་ས་མཆོག་ནས་བཀའ་ཕེབས་བཞིན་བོད་ཀྱི་ཆོས་དང་རིག་གཞུང་རྒྱུན་འཛིན་ཡོང་བར། བོད་ཀྱི་སྐད་ཡིག་དང་རིག་གཞུང་བསྐྱར་གསོ་བྱ་རྒྱུར་གནད་འགག་ཆེན་པོ་རེད་ཅེས་འགྲེལ་བརྗོད་གནང་གི་འདུག། ད་ང་ངའི་སྣང་བར་ད་ང་ཚོ་བོད་པ་ཕྲུ་གུ་མང་ཞིག་ད་བོད་ཡིག་འདི་ཚོ་ད་ཡ་ཉམས་པ་སླར་གསོ་བྱས་ཡོད་ན་ད་མིན་ད་བོད་པ་སློབ་གྲྭ་གསར་དུ་ད་ནས་བཙུགས་བྱ་རྒྱུ་འདི་ཚོ་ད་ཨ་ནི་སོ་སོ་ངོས་ནས་རྒྱ་གར་དང་ཨ་ནི་དེ་དེ་དེ་ད་སུ་ཤིང་ས་ན་ཨ་ནི་མི་གཞན་པ་ལ་བསླབ་པ་དང་ཨ་ནི་ད་སློབ་སྦྱོང་དེ་ཁྱབ་ཁྱབ་བསྐྱོད་དེ་ཨ་ནི་སྤེལ་བྱེད་བྱེད་བཞིན་པ་རེད། ཉི་མ་གཉིས་ཀྱི་རིང་བཞུགས་སྒར་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་བོད་རིགས་གཞོན་སྐྱེས་སློབ་ཕྲུག་གཅིག་སྟོང་སུམ་བརྒྱ་ལྷག་གཙོར་བཟུང་གིས་ནང་ཆོས་ངོ་སྤྲོད་དེར་གོང་ས་མཆོག་གིས་སེམས་བསྐྱེད་དང་སྐྱབས་འགྲོ། རྗེ་བཙུན་འཇམ་དབྱངས་ཀྱི་རྗེས་གནང་སོགས་དང་འབྲེལ་ཏེ་ནང་ཆོས་ངོ་སྤྲོད་དུ་བསྩལ་ཡོད་ཅིང། ཡང་རིང་མིན་སྤྱི་ཟླ་དྲུག་པ་གི་ཚེས་པ་བཞི་ས་ག་ཟླ་བ་གི་ཚེས་པ་བཅོ་ལྔ་གི་ཉི་མ་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་གོང་ས་མཆོག་གིས་བློ་སྦྱོང་ཚིག་བརྒྱད་མ་དང་སེམས་བསྐྱེད་ཀྱི་བཀའ་ཆོས་སྩལ་གཏན་འཁེལ་ཡོད་སྐད། བཞུགས་སྒར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བྷེ་ཡིན། བོད་ནང་ཡོད་པའི་རྒྱ་ནག་གཞུང་གི་དཔོན་རིགས་ཚོས་བོད་པའི་ཕྲུ་གུ་ཆུང་དུས་ནས་བསམ་བློ་བཅོས་བསྒྱུར་གཏོང་རྒྱུའི་ཐབས་ཤེས་བྱེད་མུས་ཡིན་པ་དང་རྒྱ་ནག་དམར་ཤོག་ཚོགས་པའི་ལྟ་གྲུབ་དང་རྒྱ་ནག་དམར་པོའི་བཙན་དབང་ནན་སྐུལ་བྱེད་མུས་ཡིན་སྐོར་ཉེ་དུས་རྒྱ་མིའི་གསར་འགྱུར་བརྒྱུད་ལམ་ཁག་གིས་མངོན་གསལ་བཏོན་ཡོད་སྐོར་འདི་ག་ཨ་མེ་རི་ཁའི་རྒྱལ་ས་ཝཱ་ཤིང་ཏོན་ན་རྟེན་གཞི་གནང་བའི་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གིས་ཁ་སང་ཕྱི་ཚེས་སུམ་བཅུ་ཉིན་གནས་ཚུལ་སྤེལ་འདུག་ཡང་གོང་ཞུས་ནང་རྒྱ་ནག་གཞུང་གིས་བོད་ཀྱི་ཆོས་དང་རིག་གཞུང་བཅས་པར་ཉམས་རྒུད་གཏོང་ཐབས་བྱེད་བཞིན་པ་དང་ཡང་རྒྱལ་སྤྱིའི་རང་དབང་ལྡན་པའི་འགྲོ་བ་མིའི་ཐོབ་ཐང་ཚོགས་པ་ཁག་གིས་བོད་པའི་ཕྲུ་གུ་རྣམས་ཀྱི་ཐོབ་ཐང་སྲུང་སྐྱོབ་སྤྱི་དང་ལྷག་དོན་དུ་བོད་ཕྲུག་རྣམས་ལ་ཤེས་ཡོན་སྤྲོད་སྟངས་ཐད། སེམས་འཚབ་ཡོད་པའི་གནད་དོན་གླེང་སློང་གནང་བཞིན་པའི་སྐབས་འདིར་རྒྱ་ནག་གཞུང་གི་དཔོན་རིགས་ཚོས་རྒྱ་ནག་གཞུང་དང་ལྟ་སྤྱོད་ཐ་དད་འཛིན་མཁན་བོད་པའི་གཞོན་སྐྱེས་ཚོའི་ཐོག་དྲག་གནོན་བྱས་ཏེ་དབུགས་སུབ་གཏོང་ཐབས་བྱེད་ཀྱི་ཡོད་སྐོར་ཡང་བཀོད་གནང་འདུག་ཡང་རྒྱ་ནག་གཞུང་འབྲེལ་གྱི་བརྒྱུད་ལམ་ཁག་དང་རྒྱ་ནག་གཞུང་འབྲེལ་གྱི་དྲ་རྒྱ་ཁག་གི་ཐོག་གནས་ཚུལ་བཀོད་སྤེལ་བྱས་པ་ཁག་ལྟར་ན། བོད་ནང་ཡོད་པའི་རྒྱ་མིའི་དཔོན་རིགས་ཚོས་ཐབས་ལམ་འདྲ་མིན་སྣ་ཚོགས་བེད་སྤྱོད་བཏང་སྟེ་བོད་ནང་གི་བོད་པའི་སློབ་ཕྲུག་ཚོའི་བསམ་བློ་བཅོས་བསྒྱུར་གཏོང་ཐབས་བྱེད་ཀྱི་ཡོད་པ་དང་དེར་དམིགས་ཡུལ་གཙོ་བོ་གཉིས་ཡོད་ཅིང་དམིགས་ཡུལ་དང་པོ་དེ་ནི་བོད་པའི་ཕྲུ་གུ་ཚོ་ལོ་ཆུང་ཆུང་ནས་རྒྱ་ནག་དམར་ཤོག་ཚོགས་པའི་དབང་འཛིན་ལ་ཁས་ལེན་དང་གོམས་གཤིས་ཡོད་པ་བཟོ་རུ་འཇུག་རྒྱུ་དང་རྒྱ་ནག་དམར་པོའི་དབང་འཛིན་གྱི་རྗེས་སུ་འཇུག་རྒྱུ་དང་བོད་པའི་སློབ་ཕྲུག་རྣམས་ལ་རྒྱ་ནག་དམར་པོའི་གཞུང་གི་འདོད་ཚུལ་དང་འབོད་སྒྲ་ཁག་ཡང་ཡང་བསླབས་པ་དང་སྒྲོག་པ་སོགས་བརྒྱུད་ནས་བོད་པའི་སློབ་ཕྲུག་ཚོའི་ལྟ་བ་བསྒྱུར་ཐབས་བྱེད་མུས་དང་དུས་མཚུངས་བོད་ཀྱི་རྒྱལ་རབས་ལོ་རྒྱུས་སྐོར་འཁྱོག་བཤད་བྱས་ནས་བོད་མི་རྣམས་ཀྱིས་བོད་དེ་རྒྱ་ནག་གི་ཆ་ཤས་ཤིག་མིན་པ་བདེན་པའི་གནས་ཚུལ་དེ་ཁས་ལེན་དུ་མི་འཇུག་རྒྱུའི་ཐབས་ཤེས་བྱེད་ཀྱི་ཡོད་འདུག། ཡང་བོད་པའི་སློབ་ཕྲུག་རྣམས་ཀྱི་བསམ་བློ་བཅོས་སྒྱུར་གཏོང་ཐབས་བྱེད་བཞིན་པའི་དམིགས་ཡུལ་མངོན་གསལ་དོད་པོ་འདི་ནི་རྒྱ་ནག་གིས་བོད་ཐོག་བཙན་དབང་བྱེད་མུས་དེ་རྒྱ་ནག་གིས་དྲག་ཤུགས་བེད་སྤྱོད་བཏང་སྟེ་ཁྲིམས་འགལ་སྒོ་ནས་བཙན་བཟུང་བྱས་པ་ཞིག་མ་ཡིན་པར་འདི་ཁྲིམས་མཐུན་ཡིན་པ་བཟོ་ཐབས་ཆེད་ཡིན་སྐོར་ཡང་བཀོད་གནང་འདུག་རྒྱ་གཞུང་གིས་བོད་ཕྲུག་ཚོའི་བསམ་བློ་བཅོས་སྒྱུར་གཏོང་ཐབས་བྱེད་མུས་འདིར་རྒྱལ་སྤྱིའི་ཚོགས་པ་མང་པོས་སེམས་འཚབ་བཏོན་ཡོད་ཅིང་དཔེར་ན། མཉམ་འབྲེལ་རྒྱལ་ཚོགས་ཀྱི་དཔལ་འབྱོར་དང་སྤྱི་ཚོགས་རིག་གཞུང་ཐོབ་ཐང་གི་ཚོགས་ཆུང་གིས་འདི་ལོའི་སྤྱི་ཟླ་གསུམ་པའི་ནང་བོད་ནང་གི་རྒྱ་མི་གཏན་འཇགས་སློབ་གྲྭ་ཁག་མེད་པར་བཟོ་དགོས་སྐོར་གསུངས་པ་དང་ཡང་ཕྱི་ཟླ་གཉིས་པའི་ནང་མཉམ་འབྲེལ་རྒྱལ་ཚོགས་ཀྱི་ཆེད་ལས་མཁས་པ་གསུམ་གྱིས་བོད་ཕྲུག་ས་ཡ་གཅིག་ལྷག་ཙམ་རྒྱ་མིའི་གཏན་འཇགས་སློབ་གྲྭ་དེ་དག་ནང་ཕ་མ་དང་ཁ་བྲལ་བཏང་སྟེ་བཙན་ཤེད་ཀྱིས་སློབ་འཇུག་བྱེད་ཀྱི་ཡོད་པ་དང་རྒྱ་མི་དམར་པོའི་རིང་ལུགས་ཐོག་གཞི་བཅོལ་བའི་བསླབ་གཞི་ཁག་རྒྱ་མིའི་སྐད་ཡིག་ཐོག་སློབ་ཁྲིད་བྱེད་ཀྱི་ཡོད་པ་དེ་དག་གི་མཇུག་འབྲས་ཚབས་ཆེ་ཡོང་རྒྱུ་ཡིན་པའི་སྔོན་བརྡ་སོགས་བཏང་གནང་བའི་གནས་ཚུལ་ཁག་ཀྱང་བཀོད་གནང་འདུག་ཡང་རྒྱ་མིའི་ཚན་རིག་པ་ཚོས་སྙན་ཐོ་ཞིག་འདོན་སྤེལ་བྱས་པ་དེས་བོད་ནང་གཏེར་ཁ་སྔོག་འདོན་དང་ཡུལ་སྐོར་སྤྲོ་འཆམ་པ་དེ་བཞིན་འཆར་འགོད་ཀྱི་ལས་གཞི་ཆེ་ཁག་སྤེལ་བ་ཁག་གིས་བོད་མཐོ་སྒང་གི་ཁོར་ཡུག་ཐོག་ཤུགས་རྐྱེན་ཉུང་ཤས་ལས་ཐེབས་ཀྱི་མེད་སྐོར་བཀོད་འདུག་དེ་ཡང་ད་རིང Tibet Rights Collective ཞེས་པའི་གནས་ཚུལ་སྤེལ་དོན་ལྟར་ན་རྒྱ་མིའི་ཚན་རིག་པ་ཚོས་བཏོན་པའི་གོང་ཞུས་སྙན་ཐོ་འདི་ནི་གཙོ་བོ་གནས་ཚུལ་ལོག་པ་ཁྱབ་སྤེལ་བྱ་རྒྱུ་དང་དངོས་བདེན་གནས་ཚུལ་ཁག་འཁྱོག་བཤད་བྱ་རྒྱུའི་དམིགས་ཡུལ་ཟིན་ནས་བཏོན་པ་ཞིག་ཡིན་པ་མ་ཟད་བོད་ནང་གཏེར་ཁ་སྔོག་འདོན་གཙོས་པའི་ལས་དོན་ཁག་གིས་བོད་ཀྱི་ཁོར་ཡུག་ལ་གནོད་སྐྱོན་ཚབས་ཆེ་གཏོང་བཞིན་པ་ཁག་མར་གཅོག་ཐབས་བྱས་པ་ཞིག་ཡིན་སྟབས་སྙན་ཐོ་འདིར་དོགས་ཟོན་ཆེན་པོའི་སྒོ་ནས་ལྟ་དགོས་པ་ཞིག་ཡིན་འདུག་གོང་ཞུས་སྙན་ཐོ་འདི་ནི་རྒྱ་མིའི་ཚན་རིག་པའི་འོག་ལ་ཡོད་པའི་བོད་མཐོ་སྒང་གི་ཉམས་ཞིབ་བསྟི་གནས་ཁང་གིས་རྒྱ་རིགས་ཀྲེན་ཧྥ་ཧུའུ་ཞེས་པས་སྣེ་ཁྲིད་དེ་ཞིབ་འཇུག་བྱས་པའི་སྙན་ཐོ་ཞིག་ཡིན་པ་དང་དེའི་ནང་བོད་ནང་ཞིང་ལས་དང་དུད་འགྲོ་གསོ་སྐྱོང། ཡུལ་སྐོར་སྤྲོ་འཆམ་དང་གཏེར་ཁ་སྔོག་འདོན་གྱི་ལས་གཞི་རྒྱ་སྐྱེད་བཏང་བ། གྲོང་ཁྱེར་ཅན་དུ་བསྒྱུར་རྒྱུའི་ཨར་པོ་གསར་རྒྱག་བྱས་པ། དེ་བཞིན་འཆར་འགོད་ཀྱི་ལས་གཞི་ཆེ་ཁག་ཁག་གིས་བོད་ཀྱི་ཁོར་ཡུག་ལ་གནོད་སྐྱོན་ཉུང་ཤས་ལས་འགྲོ་རྒྱུ་མིན་ལུགས་བཤད་པ་མ་ཟད་ད་དུང་རྒྱ་ནག་རྒྱལ་ཡོངས་དང་བརྩིས་པ་ཡིན་ན་བོད་ནང་གཏེར་ཁ་སྔོག་འདོན་སོགས་པའི་མིའི་བྱེད་སྒོ་ཁག་བརྒྱ་ཆ་ཉི་ཤུ་རྩ་བདུན་ལས་མང་བ་ཕྱིན་མེད་ལུགས་ཀྱང་བཤད་འདུག་གོང་ཞུས་རྒྱ་མིའི་སྙན་ཐོ་དེ་ནི་ལོག་བཤད་ཡིན་པ་དང་ལོག་འགྲེལ་ཡིན་པ་མ་ཟད་རང་དབང་ཅན་གྱི་རྒྱལ་སྤྱིའི་ཁོར་ཡུག་ཐད་མཁས་པ་རྣམས་ཀྱིས་ར་སྤྲོད་དཔང་རྟགས་གསལ་པོ་བཏོན་ནས་སྙན་ཐོ་འདོན་སྤེལ་གནང་བ་ཁག་གི་ལྡོག་ཕྱོགས་ཀྱང་ཡིན་པ་རེད། འཇིག་སླ་བའི་བོད་ཀྱི་མཐོ་སྒང་འདི་ནི་འཛམ་གླིང་གི་རྩེ་ཐོག་ཅེས་འབོད་སྲོལ་ཡོད་པ་ལྟར་འདས་པའི་ལོ་མང་རིང་ངམ། རྒྱ་ནག་གིས་བོད་ནང་དྲག་པོའི་བཙན་འཛུལ་གྱིས་བཙན་དབང་བྱས་པ་ནས་བཟུང་བོད་ཀྱི་ནགས་ཚལ་གཅོད་འབྲེག་དང་གཏེར་རྫས་ཚོད་མེད་སྔོག་འདོན་སོགས་བརྒྱུད་ནས་གནས་མ་ཐུབ་པའི་ཡར་རྒྱས་ཀྱི་ལས་གཞི་མང་དག་སྤེལ་བའི་རྐྱེན་གྱིས་བོད་ཀྱི་རྩྭ་ཐང་ཁག་ཉམས་པ་དང་སྐྱེ་ལྡན་སྲོག་ཆགས་མང་པོ་རྩ་མེད་ཕྱིན་པ། དེ་བཞིན་ཆུ་ལོག་དང་ས་རུད་སོགས་འབྱུང་བའི་རྐྱེན་ངན་ཡང་མང་པོ་འབྱུང་བཞིན་པ་སོགས་ཀྱི་གནས་ཚུལ་འདུག། ཡང་དཔལ་ས་སྐྱ་གོང་མ་ཁྲི་ཆེན་རྡོ་རྗེ་འཆང་ཆེན་པོ་མཆོག་གིས་བོད་དང་ཧི་མ་ལ་ཡའི་མི་མང་རྣམས་ཀྱིས་བོད་ཀྱི་ཆོས་དང་རིག་གཞུང་རྒྱུན་འཛིན་བྱེད་པར་ཚང་མས་འབད་བརྩོན་བྱེད་དགོས་པའི་བཀའ་སློབ་ལམ་སྟོན་བསྩལ་གནང་མཛད་པའི་སྐོར་ཨ་མེ་རི་ཁའི་གྲོང་ཁྱེར་ནེའུ་ཡོག་ནས་ཇོ་ལེབ་ཆོས་འཕེལ་ལགས་ཀྱིས་བཏང་འབྱོར་བྱུང་བའི་གནས་ཚུལ་དེ་གཤམ་ལ་སྙན་སྒྲོན་ཞུ་གི་ཡིན། ས་སྐྱ་རྩེ་ཆེན་ཚོགས་པས་ཇི་ལྟར་གསོལ་འདེབས་ཞུས་དོན་ལྟར།
ཕྱི་ཟླ་ལྔ་བའི་ཚེས་སུམ་ཅུ་སྟེ་བོད་ཟླ་བཞི་བའི་ཚེས་བཅུ་ཉིན། དཔལ་ས་སྐྱ་གོང་མ་ཁྲི་ཆེན་རྡོ་རྗེ་འཆང་མཆོག་ནེའུ་ཡོག་ཏུ་ཡོད་པའི་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་ཁང་དུ། མ་ཧཱ་གུ་རུ་འབུམ་ཚོགས་ཆེན་མོའི་ཚོགས་མགོན་དུ་ཆིབས་བསྒྱུར་བསྐྱངས་གནང་མཛད་དེ། བོད་དང་ཧི་མ་ལ་ཡའི་དད་ལྡན་མི་མང་ཆིག་སྟོང་ལྷག་ལ་ཚེ་དབང་ལོ་བརྒྱ་མའི་བཀའ་དབང་དང། འཁོན་ལུགས་རྡོ་རྗེ་ཕུར་བུའི་བཀའ་བསྒོ་གནང་ཡོད་པ་རེད། བཀའ་དབང་གནང་གྲུབ་པའི་རྗེས་སུ་གོང་མ་ཁྲི་ཆེན་མཆོག་ནས། དད་ལྡན་མང་ཚོགས་ལ་བཀའ་སློབ་ལམ་སྟོན་གནང་བའི་ནང། མི་མང་གིས་མཐུན་ལམ་གནང་དགོས་པ་དང།

ནང་མི་ཁྱབ་ཁང་ཆེར་བསྡད་པའི་སྐབས་དབུས་མི་སྐད་ཡིག་གཞན་དག་རྩ་ནས་བེད་སྤྱོད་བྱེད་རྒྱུ་ཡོད་མ་རེད་ཡིན་གཅིག་མིན་གཅིག་བོད་སྐད་རྒྱག་བོད་ཡིག་བོད་ཡིག་རྒྱག་དེ་བཞིན་དུ་ད་ལྟའི་དུས་ཚོད་ཉག་ཕྲ་བའི་དུས་སྐབས་འདིར། ཚང་མས་སྤྱི་ནོར ྋགོང་ས ྋསྐྱབས་མགོན་རྒྱལ་བ་རིན་པོ་ཆེ་མཆོག་གི་བཀའ་སློབ་ལམ་སྟོན་གང་གནང་བར། སོ་སོས་ཇི་བཞིན་བསྒྲུབ་རྒྱུ་གལ་ཆེན་པོ་ཡིན་པ་དང། བླ་མའི་སྐུ་ཚེ་ཡུན་རིང་བརྟན་མིན་ནི་སློབ་མའི་དམ་ཚིག་ལ་རག་ལས་ཡོད་པས། ཚང་མས་གཟབ་གཟབ་གནང་དགོས་པའི་དུས་ཚོད་ཅིག་རེད་ཅེས་གསུངས་གནང་སོང། ཨ་མི་རི་ཀའི་ནེའུ་ཡོག་གྲོང་ཁྱེར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཇོ་ལེབ་ཆོས་འཕེལ་ཡིན། ཡ་བལ་ཡུལ་གྱི་སྲིད་བློན Pushpa Kamal Dahal མཆོག་རྒྱ་གར་ནང་ཁ་སང་གཟའ་ལྷག་པའི་ཉིན་ནས་འཚམས་གཟིགས་འགོ་འཛུགས་གནང་ཡོད་པ་དང། ཁོང་གིས་གཙོ་བོ་ཕུགས་རྒྱང་རིང་པོར་རྒྱ་གར་ལ་གློག་ཤུགས་ཀྱི་ནུས་ཤུགས་ཚོང་འབྲེལ་དང་རྒྱ་གར་ལ་བསྐྱོད་རྒྱུའི་མཁའ་ལམ་གསར་པ་ཞིག་དོན་གཉེར་གནང་རྒྱུ་ཡིན་པའི་གནས་ཚུལ་འདུག་བལ་ཡུལ་གྱི་སྲིད་བློན་རྡ་ཧལ་མཆོག་རྒྱ་གར་ནང་ཉིན་གྲངས་བཞིའི་རིང་འཚམས་གཟིགས་ལ་ཕེབས་ཡོད་པ་དང། དེ་ནི་ཁོང་སྔ་ལོའི་སྤྱི་ཟླ་བཅུ་གཉིས་པའི་ནང་བལ་ཡུལ་གྱི་སྲིད་བློན་ལ་འོས་འདེམས་བྱུང་བའི་རྗེས་སུ་ཕྱིའི་རྒྱལ་ཁབ་ལ་འཚམས་གཟིགས་ལ་ཕེབས་པ་ཐེངས་དང་པོ་དེ་ཡིན་པ་རེད། ཁོང་དེ་སྔ་བལ་ཡུལ་གྱི་སྲིད་བློན་ལས་དུས་གཉིས་རིང་གནང་སྐབས་རྒྱ་གར་ནང་ཐེངས་མ་གཉིས་ཕེབས་མྱོང་ཡོད་འདུག་བལ་ཡུལ་གྱི་སྲིད་བློན་རྡ་ཧལ་མཆོག་གིས་རང་གི་ཁྱིམ་མཚེས་རྒྱལ་ཁབ་རྒྱ་གར་ནང་འཚམས་གཟིགས་ཐེངས་དང་པོ་ཕེབས་པ་དེ་ནི་ཁྱིམ་མཚེས་རྒྱལ་ཁབ་གཉིས་བར་འབྲེལ་བ་དམ་ཟབ་ཡོད་པ་ཕྱི་གསལ་སྟོན་གྱི་ཡོད་འདུག་བལ་ཡུལ་གྱི་ཕྱི་སྲིད་བློན་ཆེན Narayan Prakash Saud ལགས་ཀྱིས་བལ་ཡུལ་ནས་རྒྱ་གར་གྱིས་བལ་ཡུལ་ནང་ཆུ་ཤུགས་གློག་འདོན་ཐེ་བའི་ནུས་ཤུགས་ལས་གཞི་ཁག་ནང་མ་རྩ་འཛུགས་རྒྱུ་དང། ཡང་ཡུལ་གྲུ་ཕན་ཚུན་ཉེ་བར་རླུང་འཕྲིན་རྒྱང་བསྲིངས་བྱ་རྒྱུའི་ཆེད་འཛུགས་སྐྲུན་ལ་ཡང་མ་རྩ་འཛུགས་རྒྱུའི་འབད་བརྩོན་བྱ་རྒྱུ་ཡིན་ལུགས་གསུངས་འདུག་ཡང་ཁོང་གིས་བལ་ཡུལ་ནས་བཱང་ལ་དེཤ་ལ་གློག་འཚོང་རྒྱུར་ཆེད་རྒྱ་གར་གྱིས་མཐུན་འགྱུར་རོགས་རམ་གནང་དགོས་པའི་འབོད་སྐུལ་ཞུ་རྒྱུ་ཡིན་ལུགས་ཀྱང་གསུངས་འདུག་བལ་ཡུལ་གྱི་ཆུ་ཤུགས་གློག། Megawatt། བཞི་ཁྲི། ཉིས་སྟོང་ལྷག་བཟོ་སྐྲུན་ཐུབ་པའི་ནུས་པ་ཡོད་པ་མ་ཟད་ལོ་རྗེས་མར་གློག་ཤུགས་མེ་གྷ་ཧཱརྟ་སུམ་སྟོང་ལྔ་བརྒྱ་མཁོ་འདོན་ཐུབ་པའི་རེ་བ་བྱེད་ཀྱི་ཡོད་འདུག་བལ་ཡུལ་གྱིས་གློག་ཤུགས་ལྷག་མ་ཁག་རྒྱ་གར་ལ་ཕྱིར་ཚོང་བྱ་རྒྱུའི་འདོད་པ་ཡང་ཡོད་འདུག་ཡང་རྒྱ་ནག་གིས་བལ་ཡུལ་ཐོག་གནོན་ཤུགས་ཇེ་ཆེར་གཏོང་བཞིན་པའི་སྐབས་འདིར། རྒྱ་གར་གྱིས་བལ་ཡུལ་ནང་ཆུ་ཤུགས་གློག་འདོན་གཙོས་པའི་རྨང་གཞིའི་འཛུགས་སྐྲུན་ཡར་རྒྱས་སོགས་ཀྱི་ཆེད་ཨ་སྒོར་ཐེར་འབུམ་གཉིས་ལྷག་གི་མ་རྩ་བཙུགས་ཡོད་པའི་གནས་ཚུལ་འདུག། ཡང་ཐེངས་འདིའི་ཤེས་ཡོན་སློབ་གསོའི་ལེ་ཚན་ནང་ཉེ་ཆར་བཞུགས་སྒར་རྡ་རམ་ས་ལར་བོད་པའི་སློབ་གྲྭ་ཁག་གི་སློབ་དགེ་ཁག་ཅིག་ལ་ཆོས་ལུགས་ལ་མ་བརྟེན་པའི་བཟང་སྤྱོད་དམ་སཱིའི་ཤེས་ཡོན་སྐོར་ཟབ་སྦྱོང་གནང་ཡོད་པ་ལྟར་ཨ་རིའི་ཨེ་མོ་རི་གཙུག་ལག་སློབ་གྲྭ་ཆེན་མོའི་ནང་སྤྱི་ཚོགས་དང་སེམས་ཚོར་བཟང་སྤྱོད་ཀྱི་ཤེས་ཡོན་སློབ་ཁྲིད་གནང་མཁན་གྲས་པ་བརྩོན་འགྲུས་བསམ་འཕེལ་ལགས་ཀྱིས་སཱིའི་ཤེས་ཡོན་གྱི་འབྱུང་ཁུངས་དང་བསླབ་གཞིའི་སྐོར་འགྲེལ་བཤད་གནང་བ་རྩོམ་སྒྲིག་འགན་འཛིན་རིག་ལྡན་སྒྲོལ་མ་ལགས་ཀྱིས་སྙན་སྒྲོན་གནང་གི་རེད། ཉེ་ཆར། ཕྱི་ཟླ་ལྔ་པའི་ཚེས་ཉི་ཤུ་བཞི་ནས་ཉི་ཤུ་བརྒྱད་བར་ཉིན་གྲངས་ལྔའི་རིང་དབུས་བོད་མིའི་སྒྲིག་འཛུགས་ཀྱི་འཛིན་སྐྱོང་སྦྱོང་བརྡར་ཁང་དུ་བོད་པའི་སློབ་གྲྭ་ཁག་གི་སཱིའི་ཤེས་ཡོན་སློབ་གསོའམ་ཆོས་ལུགས་ལ་མ་བརྟེན་པའི་བཟང་སྤྱོད་སློབ་གསོའི་མཐུན་སྦྱོར་བའམ་དགེ་རྒན་འོས་སྦྱོང་བ་རྣམས་ལ་སཱིའི་ཤེས་ཡོན་སློབ་གསོ་དང་དཔྱད་སྒོམ་ལ་བརྟེན་པའི་སྙིང་རྗེའི་སྦྱོང་བརྡར་གྱི་ཐོག་ཟབ་སྦྱོང་ཞིག་གོ་སྒྲིག་ཞུས་གནང་འདུག་ཉིན་གྲངས་ལྔའི་ཟབ་སྦྱོང་མཐུན་སྦྱོར་གནང་མཁན་ནི་ཨེ་མོ་རི་གཙུག་ལག་སློབ་གཉེར་ཁང་གི་སྒོམ་སྒྲུབ་ཚན་རིག་དང་སྙིང་རྗེ་གཞི་རྩར་བཟུང་བའི་བཟང་སྤྱོད་བསྟི་གནས་ཁང་གི་འགན་འཛིན་འབུམ་རམས་པ་དགེ་བཤེས་བློ་བཟང་བསྟན་འཛིན་ནེ་གི་ལགས་དང་ཡང་སཱིའི་ཤེས་ཡོན་སློབ་གསོའི་རྒྱལ་སྤྱིའི་འབྲེལ་མཐུད་པའམ་མཐུན་སྦྱོར་བ་རྒན་པ་བརྩོན་འགྲུས་བསམ་འཕེལ་ལགས་གཉིས་རེད་འདུག། སཱིའི་ཤེས་ཡོན་ཞེས་པ་དེ་སློབ་ཚན་ཇི་འདྲ་ཞིག་ལ་ངོས་འཛིན་ཞུ་དགོས་མིན་ཐད་ཐེངས་འདིའི་ཤེས་ཡོན་སློབ་གསོའི་ལེ་ཚན་ནང་གསན་མཁན་རྣམ་པ་ཚོར་སྙན་སྒྲོན་ཞུ་གི་ཡིན། ཟབ་སྦྱོང་དེའི་ནང་མཉམ་ཞུགས་གནང་མ་ཐུབ་པའི་སློབ་གྲྭ་ཁག་གི་སློབ་དགེ་རྣམ་པ་ཚོ་དང་དེ་བཞིན་ཤེས་ཡོན་དང་འབྲེལ་བའི་མི་སྣ་ཚོར་སཱིའི་ཤེས་ཡོན་གྱི་གོ་དོན་སྐོར། སཱིའི་ཤེས་ཡོན་སློབ་གསོའི་རྒྱལ་སྤྱིའི་འབྲེལ་མཐུད་པའམ་མཐུན་སྦྱོར་བ་རྒན་པ་བརྩོན་འགྲུས་བསམ་འཕེལ་ལགས་ཀྱིས་འདི་ག་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་ཡ་ལ། སཱིའི་ཤེས་ཡོན་སློབ་གསོ་ཞུ་ཡ་འདི་ཤེས་ཡོན་གྱི་ལས་རིམ་ཅིག་རེད། ཤེས་ཡོན་གྱི་ལས་རིམ་འདིའི་ནང་ལོགས་ལ་གོང་སྤེལ་བཏང་ཡ་གཙོ་བོ་ནང་གི་ཡོན་ཏན་དེ་ཚོ་ཆགས་ཀྱི་ཡོད་རེད། སཱིའི་ཤེས་ཡོན་སློབ་གསོའི་ལས་རིམ་འདི་ཡིན་ཡ་ཆོས་ལུགས་ལ་མ་བརྟེན་པའི་བཟང་སྤྱོད་སྐྱབས་མགོན་རིན་པོ་ཆེ་གིས་གལ་ཆེན་པོ་ཞེ་བོ་ཞིག་བརྩིས་གནང་ནས་གསུངས་དེ་གི་ཆོས་ལུགས་ལ་མ་བརྟེན་པའི་བཟང་སྤྱོད་དེ་ཆགས་ཀྱི་ཡོད་རེད། ད་སཱིའི་ཤེས་ཡོན་སློབ་གསོ་ཟེར་དེ་ཤེས་ཡོན་གྱི་ལས་རིམ་ཅིག་བྱས། ཤེས་ཡོན་གྱི་ལས་རིམ་ཅིག་ཡིན་པ་སོང་ཙང་དེའི་ནང་ལོགས་ལ་བསླབ་གཞི་ཡོང་གི་ཡོད་རེད། སློབ་མ་སོ་སོའི་ཀྱི་ལོ་ཚད་དང་འཚམས་པའི་སློབ་མ་སོ་སོའི་སེམས་ཁམས་འཕེལ་རྒྱས་དང་འཚམས་པའི་སྒྲིག་བཞག་པའི་བསླབ་གཞི་སྔོན་འགྲོ་ནས་བྱས་ནས་འཛིན་གྲྭ་བཅུ་གཉིས་བར་གྱི་བསླབ་གཞི་དེ་ཆ་ཚང་གཅིག་བྱས། དེ་ནས་དེའི་རྒྱབ་ཀྱི་རྒྱབ་ལྗོངས་ཀྱི་ལྟ་གྲུབ་དང་སྒྲོམ་གཞི་དེ་ཆ་ཚང་ཞིག་དེ་ནང་སླེབས་ཏེ་ཡོད་རེད། དེ་ནང་བཞིན་ལས་རིམ་འདིའི་ནང་ལོགས་ལ་དགེ་རྒན་ཚོས་ཀྱི་ཕར་སློབ་ཁྲིད་བྱས་ཡོང་དུས་ག་འདྲ་བྱེད་དགོས་ཀྱི་རེད་སློབ་ཁྲིད་ཀྱི་ཐབས་ལམ་དང་དགེ་རྒན་ཚོ་ལ་ཟབ་སྦྱོང་ཕུལ་ཡག་འདི་ཚོ་ཚང་མ་ལས་རིམ་འདི་ནང་ལ་སླེབས་ཡོང་གི་ཡོད་རེད་མདོར་ན་སྐུ་མདུན་ནས་མི་ཡི་གཞི་རྩའི་རིན་ཐང་གོང་འཕེལ་གཏང་དགོས་ཀྱི་འདུག་ཟེར་གཞི་རྩའི་རིན་ཐང་གོང་འཕེལ་གཏང་ཡག་གི་ཤེས་ཡོན་གྱི་ལས་རིམ་ཅིག་རེད་ལ། བརྩོན་འགྲུས་བསམ་འཕེལ་ལགས་ཀྱིས་ཆོས་ལུགས་ལ་མ་བརྟེན་པའི་བཟང་སྤྱོད་སློབ་གསོའི་འབྱུང་ཁུངས་དེ། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་དགོངས་གཞི་ཡིན་པ་འདི་ལྟར་འགྲེལ་བརྗོད་གནང་གི་འདུག། ཆོས་ལུགས་ལ་མ་བརྟེན་པའི་བཟང་སྤྱོད། ཞུས་ནས་འདྲ་ད་སྲིད་གཞུང་སློབ་གསོ་འདི་ཡོང་ས་དེ་ད་སྐྱབས་མགོན་རིན་པོ་ཆེ་གི་དགོངས་གཞི་སྐུ་མདུན་གྱིས་ལྗགས་རྩོམ་གནང་བཞག་པའི་ཕྱག་དེབ་སྐྱབས་མགོན་རིན་པོ་ཆེ་གི་ད་ཅིག་ལོ་བཅུ་ཕྲག་མང་པོའི་རིང་ལ་ཚན་རིག་པ་དང་ཤེས་ཡོན་པ་དང་མཁས་དབང་མི་སྣ་མང་པོ་ཅིག་མཉམ་པོ་མཇལ་འཕྲད་གནང་ནས་དུས་ཀྱི་དགོས་མཁོ་ཟེར་ནས་འདྲ། འདི་འདྲས་གཟིགས་པ་ཨ་ནི་གཟིགས་པ་དེ་ལས་ཨ་ནི་བྱུང་བཞག་པ་ཅིག་རེད་བ། ད་ལྟ་སྲིད་གཞུང་སློབ་གསོའི་ནང་ལོགས་ལ་གོང་འཕེལ་བཏང་ཡས་ཀྱི་ནུས་རྩལ་མང་པོ་ཅིག་ཡང་ན་ཐབས་ལམ་མང་པོ་ཅིག་ང་རང་ཚོའི་རིག་གཞུང་ནས་ཚུར་ལེན་ཏེ་ལྷག་པར་དུ་ད་ང་ཚོའི་བློ་སྦྱོང་གི་ཕྱག་སྲོལ་ཟེར་ནས་འདྲ་འདི་ནས་ནི་མང་པོ་ཞེ་པོ་ཅིག་ལེན་ཏེ་ཡོད་རེད་ད་འདིའི་སྒང་ལ་དེང་དུས་ཤེས་ཡོན་གྱི་ལག་ལེན་ནང་ལོགས་ནས་ད་ལག་ལེན་ཨ་ནི་བཟང་ཤོས་དེ་ཚོ་ཚུར་མཁོ་སྒྲུབ་བྱས་ནས་རིག་གཞུང་གཉིས་ཀྱི། ཕྱག་སྲོལ་བཟང་པོ་མང་པོ་གཅིག་ཚུར་ཕྱོགས་བསྡུས་བྱས་བཞག་པའི་ལས་རིམ་གྱི་ཆ་དེ་རེད་དེ་ཡིན་ང་རང་ཚོའི་བོད་པ་ཚོ་ལ་ཡང་སོ་སོའི་རིག་གཞུང་ནས་ཚུར་ཡོང་བསྡད་པའི་ཐབས་ལམ་དེ་ཚོ་དེའི་ཐོག་ནས་ད་ཁེ་ཕན་ལེན་དགོས་ཡ་འདི་ད་དཔེ་གནད་འགག་ཆེན་པོ་མཐོང་གི་འདུག། ཡང་ཨིན་སྐད་དུ་སིའི་ཞེས། སྤྱི་ཚོགས་དང་སེམས་ཚོར་བཟང་སྤྱོད་སློབ་ཚན་གྱི་ཚུལ་དུ། བསླབ་གཞི་དེ་འཆར་འགོད་གནང་ཕྱོགས་ཀྱི་སྐོར་བརྩོན་འགྲུས་བསམ་འཕེལ་ལགས་ཀྱིས་མུ་མཐུད་འགྲེལ་བརྗོད་གནང་ཡ་ལ། ཆོས་ལུགས་ལ་མ་བརྟེན་པའི་བཟང་སྤྱོད་ཀྱི་ཐོག་ནས་ནི་མི་ཡི་གཞི་རྩའི་རིན་ཐང་གོང་འཕེལ་གཏང་ཡ་དེ་ད་སྐྱབས་མགོན་རིན་པོ་ཆེ་ཀྱི་དགོངས་གཞི་དེ་སློབ་གྲྭ་རང་ལ་ཨ་ནི་སློབ་ཁྲིད་བྱེད་ཐུབ་ཡ་དེ་ཡང་སློབ་གྲྭའི་ནང་ལོགས་ལ་སློབ་ཚན་གྱི་ཁོངས་སུ་བཞག་ནས་སློབ་ཁྲིད་བྱེད་ཐུབ་ཡ་དེ་སྐུ་མདུན་ནས་ད་ལྟ་ཆོས་ལུགས་ལ་མ་བརྟེན་པ་གསུང་དགོས་ཡ་ཨ་ནི་རྒྱུ་མཚན་གཅིག་དེ་བསླབ་གཞི་དེ་སློབ་གྲྭའི་ནང་ལོགས་ལ་འགྲོ་ཐུབ་ཡ་གི་ཆེད་དུ་དེ་ཡང་སློབ་གྲྭ་དེ་ནི་གཅིག་ལུང་པ་གཅིག་ཉིད་ཀྱི་ནང་ལོགས་ལ་མ་ཡིན་པ་བྱས་ནས་འཛམ་བུ་གླིང་ཁྱོན་ཡོངས་ལ་གཅིག་སླེབས་ཐུབ་ཡ་གཅིག་ལ་ཁོ་ཆོས་ལུགས་ལ་བརྟེན་པའི་བཟང་སྤྱོད་ཅིག་ཆགས་སོང་ན་ཁོ་སློབ་གྲྭ་ནང་ལོགས་ལ་ཡོང་ཐུབ་ཀྱི་མ་རེད་ལ། ཆོས་ལུགས་དེ་ཡང་འཛམ་བུ་གླིང་ཆོས་ལུགས་ཆེ་ཁག་མང་པོ་ཡོད་རེད་ག་གི་ལ་བརྟེན་དགོས་ཀྱི་རེད་ཆོས་ལུགས་ག་རེ་བདམས་པ་ཡིན་ན་ཡང་ཆོས་ལུགས་ཁོ་རང་གི་རྗེས་སུ་འབྲང་མཁན་ཚོ་ལ་ད་འཚམས་པོ་ཡོང་གི་རེད་དེ་ཡང་ཆོས་ལུགས་གཞན་པ་དེ་ཚོ་ལ་ཅིག་ཡོང་ཁག་པོ་རེད་ལ། དེ་ནས་འཛམ་བུ་གླིང་གི་ནང་ལོགས་ལ་མི་ཐེར་འབུམ་གཅིག་ལྷག་ཅིག་ནི་ཆོས་ལུགས་དང་ཆོས་དད་ཁས་མི་ལེན་མཁན་ཆགས་ཀྱི་ཡོད་པ་སོང་ཙང་ད་སྐུ་མདུན་དགོངས་པ་བཞེས་ཡ་དེ་ཅིག་ཆོས་ཁས་ལེན་ན་ཡིན་འདྲ་མ་ལེན་ན་ཡིན་འདྲ་རེད་བ། སུ་འདྲ་ཅིག་ལ་ཡིན་ན་ཡང་ཁོ་འཇུག་ཐུབ་ཡས་ཀྱི་བཟང་སྤྱོད་ཀྱི་འགྲོ་སྟངས་དེ་འདྲས་ཅིག་དགོས་ཀྱི་ཡོད་པ་སོང་ཙང་ད་དེ་སློབ་གྲྭ་ཁག་ནང་ལོགས་ལ་འགོ་བཙུགས་ཐུབ་ཡས་དེ་ཡང་ཨ་ནི་སློབ་ཚན་ཚན་ཁག་མ་བསུབ་ན་སྡེ་ཚན་ཁོ་རང་ལོགས་ཅིག་ཐོག་ནས་སློབ་ཁྲིད་གནང་ཐུབ་ཡས་དེ་སྐྱབས་མགོན་རིན་པོ་ཆེ་གི།

དགེ་རྒན་མང་པོ་ཞིག་གིས་ད་དེ་ལ་མཐུན་འགྱུར་ཞུས་ཡོད་རེད། སློབ་ཁྲིད་བྱེད་ཡ་དེ་ཡང་བྱེད་སྒོ་གི་ལམ་ནས་བྱེད་ཡ་དང་གཅིག་སློབ་མ་ཁོ་རང་ཚོ་ལ་ཅིག་བསམ་བློ་གཏང་ཡ་གི་གོ་སྐབས་སྤྲད་ཁོ་རང་ཚོ་ལ་དེ་ཉམས་མྱོང་བསགས་ཡ་གི་གོ་སྐབས་སྤྲད་པའི་ཐོག་ནས་དེ་ཡི་རིན་ཐང་དེ་ཚོ་ཁོ་རང་ཚོ་ལ་སོ་སོའི་གཏིང་ནས་ངེས་པ་རྙེད་ཡ། ངེས་པ་རྙེད་པའི་ཐོག་ནས་ད་ག་འདྲ་ཞུ་དགོས་ཀྱི་ཡོད་མེད་དེ་གཏན་འབེབས་བྱས་བཞག་ཡོད་རེད། བསླབ་གཞི་དེ་དག་སློབ་ཚན་གྱི་ངོ་བོའི་ཐོག་སློབ་གྲྭ་ཁག་གི་ནང་སློབ་ཁྲིད་གནང་པའི་སྐབས་སཱིའི་ཤེས་ཡོན་ལ་གྲུབ་ཆ་གསུམ་ཡོད་པ་བརྩོན་འགྲུས་བསམ་འཕེལ་ལགས་ཀྱིས་མུ་མཐུད་འགྲེལ་བརྗོད་གནང་ཡ་ལ།
སྤྱིར་བཏང་སྐུ་མདུན་ནས་མིའི་གཞི་རྩའི་རིན་ཐང་གསུངས་པ་ནང་བཞིན་བྱས་ནས་ཨ་ནི་བྱམས་པ་དང་བརྩེ་བ། ཨ་ནི་གཅིག་བཟོད་བསྲན། སྙིང་རྗེ། དགོངས་ཡངས་ལྟ་བུའི་རྟགས་གང་ཅིག་སྤྱི་ཚོགས་གཅིག་མཐུན་པོ་ཡོང་ཡ། སྤྱི་ཚོགས་གཅིག་ནང་ལོགས་ལ་ཞི་བདེ་ཡོང་ཡ། ཨོ། འདི་གི་ད་ཆ་རྐྱེན་དུ་གྱུར་པའི་ཡོན་ཏན་ཆ་ཚང་རེད་ལ། གང་ཟག་སྒེར་གཅིག་ཆ་ནས་བསམ་བློ་བཏང་པ་ཡིན་ན་ཡང་སོ་སོ་གཅིག་སེམས་ལ་ཨ་ནི་གཅིག་བདེ་བ་ཡོང་ཡ་སེམས་ལ་ཞི་བདེ་ཡོང་ཡ་སེམས་སྐྱིད་པོ་ཡོང་ཡ་ལ་ཨ་ནི་ཆ་རྐྱེན་ཚང་དགོས་ཡ་མང་པོ་ཅིག་ཡོད་རེད་དེ་ཚོ་སྒྲུབ་ཡ་གི་བསླབ་གཞི་དེ་ཆགས་བསྡད་ཡོད་རེད་བ། གོང་སྤེལ་གཏང་དགོས་ཡ་གི་ཡོན་ཏན་མང་པོའི་ནང་ལོགས་ནས་ད་ཅིག་ང་ཚོ་གི་ཕྱོགས་སྡོམ་སུ་རུ་ཅིག་རྒྱབ་པ་ཡིན་ན་རྩལ་གསུམ་ངོས་འཛིན་བྱེད་པའི་ཐོག་ནས་རྩལ་གསུམ་དེ་ནི་གོང་སྤེལ་གཏང་གི་ཡོད་རེད། དེ་འདྲའི་གི་རྩལ་གསུམ་པོ་དེ་ག་རེ་རེད་ལབ་པ་ཡིན་ན་གཅིག་དེ་ད་ང་ཚོའི་བློ་གྲོས། ར། གཉིས་པ་དེ་སྙིང་རྗེ། གསུམ་པ་དེ་ལ་སྦྱོར་བ་ལག་ལེན་ལབ་ནས་རྩལ་དེ་ཚོ་གསུམ་ད་གོང་སྤེལ་གཏང་གི་ཡོད་རེད་ད་བློ་གྲོས་ཟེར་ཡས་དེ་ག་རེ་རེད་ལབ་པ་ཡིན་ན་བློ་གྲོས་ཟེར་ཡས་དེ་ཤེས་ཡོན་དེ་ག་རེ་རེད་ལབ་པ་ཡིན་ན་རང་གི་བདེ་ཐབས་གོང་སྤེལ་གཏང་ཡས་དང་གཞན་གྱི་བདེ་ཐབས་གོང་སྤེལ་གཏང་ཡས་སྤྱི་ཚོགས་ཀྱི་བདེ་ཐབས་གོང་སྤེལ་གཏང་ཡས་ཡིན་པ་སོང་ཙང་རང་གི་བདེ་ཐབས་ལ་དགོས་ཡ་གི་ཆ་རྐྱེན་ག་རེ་ག་རེ་རེད་ཤག་རང་གི་བདེ་ཐབས་ལ་གནོད་བསྡད་པའི་ཨ་ནི་ཆ་རྐྱེན་ག་རེ་ག་རེ་རེད་འདུག་དེ་ཚོ་ང་ཚོས་ཤེས་དགོས་ཀྱི་རེད་དེ་འདྲའི་ཤེས་པའི་བློ་གྲོས་ཅིག་དགོས་ཀྱི་ཡོད་རེད། ད་འདིའི་བློ་གྲོས་འདི་ནང་ལོགས་ལ་ག་རེ་སླེབས་ཀྱི་རེད་ཟེར་ལབ་པ་ཡིན་ན་སོ་སོའི་དཔེར་ན་མི་གཅིག་ལ་ཆ་བཞག་པ་ཡིན་ན་སོ་སོའི་སེམས་ཀྱི་ནང་ལོགས་ལ་ད་གཅིག་རྒྱུན་ལྡན་ནས་ཡོང་བསྡད་ཡ་གི་སེམས་མྱོང་རིགས་ག་རེ་རེད་ཤག་རེད། ད་སེམས་མྱོང་ནང་ལོགས་ནས་སེམས་མྱོང། ཨ་ནི་ངན་པ་ག་རེ་ག་རེ་ཡོང་གི་འདུག་རེད་བ་སོ་སོའི་གི་ད་སེམས་མྱོང་ཟེར་ཡོང་དུས་ཙམ་ལ་ད་ལྟ་ཉོན་མོངས་པའི་རིགས་རེད་བ་ད་རང་གཞན་གི་བདེ་ཐབས་ལ་ཨ་ནི་གནོད་མཁན་གཙོ་བོ་གཅིག་དེ་ཉོན་མོངས་པའི་སེམས་ཡིན་པ་སོང་ཙང་སོ་སོའི་རྒྱུད་ལ་ཉོན་མོངས་པའི་སེམས་ག་རེ་ག་རེ་སྐྱེ་གི་འདུག་འདི་ཚོ་སྐྱེ་ཡ་དེ་གནས་སྟངས་ག་འདྲའི་ཞིག་ནང་ལ་སྐྱེ་གི་འདུག་འདི་སྐྱེ་ཡ་ལ་ང་ཚོ་གི་བསམ་བློ་མ་སོང་ན་ག་རེ་ག་རེ་འཁོར་གི་འདུག་ཨ་དེ་ཚོ་ཚང་མ་ཤེས་དགོས་ཀྱི་ཡོད་རེད་བ་བྱས་ཙང་འདི་འདྲའི་ཤེས་པའི་ཨ་ནི་བློ་གྲོས་དེ་དགོས་ཀྱི་ཡོད་རེད་འདི་ནང་བཞིན་བྱས་ནས་རང་གི་བདེ་ཐབས་གོང་སྤེལ་བཏང་ཡས་ལ་སོ་སོ་སེམས་ཞི་བ་ཡོང་ཡས་ལ་སེམས་ལ་ཞི་བདེ་ཡོང་ཡས་ལ་ཡང་ག་རེ་ག་རེ་ཚང་དགོས་ཀྱི་འདུག་ཆ་རྐྱེན་ག་རེ་ཚང་པ་ཡིན་ན་ཨ་ནི་སེམས་ཀྱི་ཞི་བདེ་ཡོང་གི་འདུག་ད་འདི་ཚོ་ཤེས་དགོས་ཀྱི་ཡོད་རེད་དེ་འདྲའི་ཤེས་པའི་བློ་དེ་ལ་ད་ང་ཚོ་བློ་གྲོས་ལབ་ནས་འདི་གོང་སྤེལ་བཏང་གི་ཡོད་རེད་ད་འདི་བློ་གྲོས་དེ་ཡོང་བ་ལ་སྔོན་ལ་སེམས་ཀྱི་ཨ་ནི་དམིགས་པ་དེ་ཚུར་ནང་དུ་ཕྱོགས་ནས་ཨ་ནི་སོ་སོའི་གི་གཟུགས་པོ་ནང་ལོགས་ལ་དཔེར་ན་སེམས་མྱོང་བྱེ་བྲག་པ་ཅིག་སྐྱེ་ཡོང་དུས་ཨ་ནི་འདི་ཚོར་བ་ག་འདྲ་ཅིག་སླེབས་ཀྱི་འདུག་རེད་བ། ཅིག་གིས་མ་སྐྱིད་པ་སོགས་ལ་ག་རེ་ག་རེ་ཆགས་ཀྱི་འདུག་དེ་ཚོ་ངེས་དགོས་ཀྱི་ཡོད་རེད་བ། དེ་ཡིན་དུས་ད་ཡིད་བྱེད་ཟེར་ན་ད་ལྟ་ང་ཚོ Attention འདི cultivate བྱེད་ཀྱི་ཡོད་རེད། ཨ་ནི། རང་རྒྱུས་རང་ཤེས་ཟེར་ཡོང་དུས་སོ་སོ་གི་ཨ་ནི་སེམས་མྱོང་དང་སེམས་ཁམས་དེ་ཚོ་ཨ་ནི་ག་འདྲ་ག་འདྲ་ཡོང་གི་འདུག་འདུ་ཚོད། ཤེས་ཡག་གི་ནི་རྩལ་དེ་གཅིག་གོང་འཕེལ་གཏང་གི་ཡོད་རེད། འདི་གི་ཐོག་ནས་ད་སོ་སོའི་ཉོན་མོངས་དཔེར་ན་ང་མི་ཁ་ཤས་ཁོང་ཁྲོ་ཟ་སླ་པོ་ཡོད་རེད་ཁ་ཤས་ཡང་གཅིག་སེམས་ཁྲལ་བྱེད་ཡ་མང་པོ་ཡོང་མཁན་ད་དེ་སོ་སོའི་སེམས་རྒྱུད་ཀྱི་རང་བཞིན་ག་རེ་འདུག་སེམས་མྱོང་ག་རེ་སྐྱེ་གི་འདུག་གནས་སྟངས་ག་རེ་ནང་ལ་སྐྱེ་དེ་ཤེས་པའི་ཐོག་ནས་སེམས་མྱོང་ངན་པའི་རིགས་དེ་ད་སྐྱེ་བའི་སྐབས་སུ་ནི་ཕར་སྤོང་དགོས་ཡ་དང་སྐྱེ་བའི་སྐབས་སུ་ད་དེ་ཚོ་ལ་སྟངས་འཛིན་བྱེད་དགོས་ཡ་འོ་དེ་འདྲའི་རྩལ་དེ་ཚོ་བསླབ་པའི་ཐོག་ནས་ཨ་སྟངས་འཛིན་བྱེད་སྟངས་འདི་འདྲ་བྱེད་དགོས་རེད་ནི་དེ་ཡང་ད་ཁོ་དངོས་སུ་ཉམས་མྱོང་བསགས་བཅུག་པའི་ཐོག་ནས་དངོས་སུ་ཉམས་མྱོང་བསགས་ཡོང་དུས་ཁོ་སྦྱོར་བ་ལག་ལེན་ལ་འགྲོ་གི་ཡོད་རེད་པ། དེ་འདྲ་བྱས་ནས་སེམས་མྱོང་ངན་པའི་རིགས་དེ་མར་ཉུང་དུ་བཏང་ཡ་དང་ཨ་བདེ་སྐྱིད་ཀྱི་རྩ་བ་སྐུ་མདུན་ནས་གསུང་བ་ནང་བཞིན་བྱམས་བརྩེ་དེ་ཆགས་དུས་དུས་ཨེམ་བྱམས་བརྩེ་ག་འདྲས་སེ་གོང་འཕེལ་བཏང་དགོས་རེད་གོང་འཕེལ་བཏང་སྟངས་ཀྱི་རྩལ་དེ་ཚོ་བསླབ་ཡོད་དགོས་རེད་དེའི་ད་རྩལ་གྱི་གཉིས་པ་སྙིང་རྗེ་ཟེར་ཡ་དེ་བྱས་སྙིང་རྗེ་དེ་གོང་འཕེལ་བཏང་ཡ་གི་ཐབས་ཤེས་དེ་ཚོ་ཤེས་པའི་ཐོག་ནས་ཐབས་ཤེས་ལ་འཇུག་པ་དེ་ད་སྦྱོར་བ་ལག་ལེན་ཟེར་ཡ་དེ་ཡོང་གི་ཡོད་རེད་པ་བྱས་ཙང་ད་སྦྱོར་བ་ལག་ལེན་སྐབས་སུ་དངོས་སུ་རང་གི་བདེ་སྐྱིད་གོང་འཕེལ་བཏང་ཡག་དང་རང་གི་ད་སྡུག་བསྔལ་ཟེར་ནའང་འདྲ་སེམས་མ་སྐྱིད་པ་ལ་སོགས་པ་དེ་ཚོ་མར་ཉུང་དུ་བཏང་ཡག་ལ་འདི་ལག་ལེན་བསྟར་ཡག་དང་ད་ག་ནང་བཞིན་རང་གནས་ས་ཀྱི་སྤྱི་ཚོགས་འདི་ནང་ལོགས་ལ་ད་ཡང་བདེ་སྐྱིད་བསྐྲུན་པ་ལ་ཐབས་ཤེས་ག་རེ་བྱེད་དགོས་ཀྱི་འདུག་རེད་པ་འདི་ནང་ལོགས་ལ་དཀའ་ངལ་འདི་ཚོ་སེལ་ཡག་ལ་ཐབས་ཤེས་ག་རེ་བྱེད་དགོས་ཀྱི་འདུག་ཐབས་ཤེས་དེ་ཚོ་ཨ་ནི་ལག་ལེན་ལ་བཀལ་དགོས་ཀྱི་ཡོད་རེད་པ་ད་འདི་སྦྱོར་བ་ལག་ལེན་ནང་ལ་ཡོང་གི་ཡོད་རེད་བྱས་ཙང་སྦྱོར་བ་ལག་ལེན་ནང་ལོགས་ལ་ང་ཚོས་བཟང་སྤྱོད་ཀྱི་རྣམ་པ་དེ་ཐོན་ཡོང་དགོས། བཟང་སྤྱོད་ཟེར་དུས་དོན་བསྡུས་ནས་རང་གཞན་ལ་ཕན་པའི་རིགས་དེ་ཚུར་ལེན་ཡ་དང་ཡང་རང་གཞན་ལ་གནོད་པའི་རིགས་དེ་ཕར་དོར་ཡ། ད་འདི་ལ་ད་བཟང་སྤྱོད་ཟེར་ནས་རྒྱལ་བ་རིན་པོ་ཆེ་གིས་ཆོས་ལུགས་ལས་མཚམས་ལས་འདས་པའི་ཕྱག་དེབ་དེ་ནང་ལོགས་ངོས་འཛིན་དེ་འདྲ་གནང་ཡོད་པ་ནང་བཞིན་བྱས་ནས་བླང་དོར་དེ་ཨ་ནི་ང་ཚོས་སྦྱོར་བ་ལག་ལེན་གྱི་ཐོག་ནས་སླེབས་པའི་ཡོང་གི་ཡོད་རེད་ད་འདི་འདྲས་ཀྱི་ཐོག་ནས་ད་རྩལ་གསུམ་པོ་དེ་གོང་འཕེལ་གཏང་གི་ཡོད་རེད་ལགས། བཞུགས་སྒར་རྡ་རམ་ས་ལར་ཉིན་གྲངས་ལྔའི་རིང། ཚོགས་གནང་བའི་སི་ཤེས་ཡོན་གྱི་ཟབ་སྦྱོང་གི་འགྲོ་གྲོན་ཡོངས་རྫོགས་ཌ་ནི་ཌ་རོགས་ཚོགས་ནས་མཐུན་འགྱུར་གནང་ཡོད་པ་དང་ཟབ་སྦྱོང་དེའི་ནང་རྒྱ་གར་ནང་གི་བོད་པའི་སློབ་གྲྭ་བཅུ་དྲུག་གི་དབུ་འཛིན་རྣམ་པ་ཐེ་བའི་ཁྱོན་སློབ་གསོ་དང་འབྲེལ་བའི་མི་སྣ་ཉི་ཤུ་རྩ་ལྔ་མཉམ་ཞུགས་གནང་འདུག་དེ་བཞིན། སི་ཤེས་ཡོན་སློབ་གསོའི་མཐུན་སྦྱོར་བ་ཡོངས་ནས་ཟླ་བ་བརྒྱད་ཙམ་གྱི་དྲ་ཐོག་འོས་སྦྱོང་ཟིན་པར་སི་ཤེས་ཡོན་སློབ་གསོའི་མཐུན་སྦྱོར་བ་རིམ་པ་དང་པོའི་ཕྱག་འཁྱེར་ཡང་གནང་ཡོད་པ་རེད། གོང་དུ་གསན་པའི་ཤེས་ཡོན་སློབ་གསོའི་ལེ་ཚན་དེ་ཕྱོགས་སྒྲིག་དང་སྙན་སྒྲོན་ཞུ་མཁན་རིག་ལྡན་སྒྲོལ་མ་ཡིན་རྣམ་པ་ཚོས་ལེ་ཚན་འདི་གསན་པར་ཐུགས་རྗེ་ཆེ། ཡང་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་འདི་ཧོར་གཙང་འཇིགས་མེད་ལགས་ཀྱིས་གཤམ་ལ་སྙན་སྒྲོན་གནང་གི་རེད།
མཛའ་བརྩེ་ལྡན་པའི་ཉན་མཁན་གྲོགས་པོ་རྣམ་པ། འདི་ནི་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་བྱེད་པའི་ལེ་ཚན་དུས་ཡིན་ལ། དེ་རིང་གི་ལེ་ཚན་འདིའི་ནང། སྤྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དྲུག་ལོར། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས། བོད་རིགས་མི་མང་ལ། སྐབས་དེ་ཡི་བོད་ནང་གི་གནས་བབ་དང་འབྲེལ་ཏེ། བཀའ་སློབ་གལ་ཆེན་སྩལ་འདུག་པའི། ཚན་པ་བཞི་པ་ཞིག་གི་དགོངས་དོན་མཚམས་སྦྱོར་ཞུ་རྒྱུ་ཡིན། ལོ་རྒྱུས་ཡིག་ཚང་ཁག་ཅིག་དང། གནའ་བོའི་རྒྱ་ཡི་བཤད་ཚུལ་ལྟར་ན། ཆེས་ཐོག་མར་རྒྱ་མི་རྣམས་རྒྱ་སྐད་དུ། གཙང་པོ་སེར་པོའམ། བོད་སྐད་དུ་རྨ་ཆུར་འབོད་པའི་འབབ་རྒྱུད་ཀྱི། རྒྱ་ནང་དུ་གནས་སྡོད་བྱེད་མཁན་གྱི་མི་འབོར་ཉུང་ཤས་ཤིག་ཡིན་ཀྱང། རིམ་གྱིས་མི་འབོར་ལ་འཕེལ་རྒྱས་ཆེན་པོ་བྱུང་བ་དང་ལྷག་པར་དུ། རྒྱ་རིགས་འདི་ལས་ལ་བརྩོན་ཞིང་འཇོན་ཐང་ལྡན་པའི་མི་རིགས་ཤིག་ཡིན་ཕྱིར། རང་ཡུལ་དུ་འཚོ་གནས་ཡར་རྒྱས་བཏང་བ་ཙམ་མིན་པར། འཛམ་གླིང་གི་ཡར་རྒྱས་ལྡན་པའི་རྒྱལ་ཁབ་ཕལ་ཆེར་གྱི་གྲོང་ཁྱེར་ཆེ་ཁག་ཏུ། རྒྱ་མིའི་གྲོང་སྡེའམ། རྒྱ་མིས་གནས་སྡོད་བྱེད་པའི་སྲང་ལམ་སོགས་བཟོ་འགོད་བྱས་པ་སོགས་ཧ་ཅང་འཇོན་ཐང་ལྡན་པའི་གྲུབ་འབྲས་མང་པོ་སྟོན་གྱི་ཡོད་པ་ཞིག་ཡིན། ཁོང་ཚོས་དེ་ལྟར་འཇོན་ཐུབ་པ་དང། ཁོ་རང་ཚོའི་རིག་གཞུང་མུ་མཐུད་ནས་རྒྱུན་འཛིན་བྱེད་ཐུབ་པ་དེ་ལ་ཡི་རངས་དང་བསྔགས་བརྗོད་ཞུ་འོས་པ་ཞིག་ཡིན་མོད་ཀྱི། ཁོང་ཚོའི་མི་འབོར་འཕེལ་རྒྱས་སུ་སོང་བ་དང། ནུས་པ་ཇེ་དྲག་ཏུ་སོང་བ་དང་བསྟུན་ཏེ། ཁྱིམ་མཚེས་གཡས་གཡོན་གྱི་བདག་དབང་ཡོད་པའི་ས་ཐོག་ལ་རྐང་པ་བརྐྱངས་ནས་ཡོང་གི་ཡོད་པ་དེ་དགའ་བསུ་ཞུ་འོས་པའི་དོན་དག་ཅིག་ཆགས་ཀྱི་མེད་ལ། ཁྱད་པར་དུ། གཞན་གྱི་ས་གནས་སུ་རྒྱ་སྐྱེད་བྱེད་པ་དང་མཉམ་དུ། མི་རིགས་གཞན་གྱི་ཐོག་ལ་རྒྱ་རིགས་ཀྱི་མངོན་འདོད་དང་མཐུན་པའི་དམ་དྲག་གི་སྲིད་ཇུས་ལག་བསྟར་བྱེད་པ་དེ། དེ་བས་ཀྱང་དགའ་བསུ་དང་ངོས་ལེན་བྱེད་ཐུབ་མེད་པ་ཞིག་ཡིན་ཞིང། ང་ཚོས་གནས་བབ་དེ་འདྲའི་དབང་གིས་མུ་མཐུད་ནས་རྒྱ་མིའི་དབང་སྒྱུར་གྱི་འོག་ལ་སྡོད་དགོས་བྱུང་བ་ཡིན་ན། དུས་ཡུན་རིང་པོར་འཁྱོལ་མི་ཐུབ་པར། བོད་མིའི་ཆོས་དང་རིག་གནས་རྣམས་རྩ་མེད་ཆགས་རྒྱུ་མ་ཟད། སྐད་ཡིག་ཀྱང་རྩ་མེད་ཆགས་རྒྱུ་དང། དེ་ལ་བརྟེན་ནས་བོད་མི་རིགས་ཁོ་རང་ཡང་རྩ་སྟོངས་སུ་འགྱུར་བའི་ཉེན་ཁ་ཡོད་པ་དེ་ཡིན་པས། ང་ཚོས་དོན་དག་ཆུང་ཙག་གི་ཆེད་དུ་རྔམ་སྟོན་ཁྲོམ་སྐོར་དང། རང་དབང་རང་བཙན་གྱི་འབོད་སྒྲ་སྒྲོག་པ་དེ་མིན་ལ། ང་ཚོའི་མི་རིགས་འདི། འཆི་བ་དང་གསོན་པའི་འགག་རྩ་ལ་ཐུག་པའི་དབང་གིས། ང་ཚོས་རང་དབང་རང་བཙན་གྱི་འཐབ་རྩོད་བྱེད་ཀྱི་ཡོད་པ་དེ་ཡིན། དེ་ཡང་མགོན་པོ་མཆོག་གིས་ངས་ཤུགས་གང་ཡོད་བསྐྱོན་ཏེ་མང་ཚོགས་ལ་ཆེས་འོས་པ་དག་བཤད་པ་ཡིན་ལ། ཁྱོད་ཚོས་ཀྱང་སྒྲ་འཇུག་བྱས་ཡོད་ན། དེ་ལ་མུ་མཐུད་ནས་ཉན་པར་བྱ་བ་དང། བཤད་པའི་དོན་དག་ལ་བསམ་གཞིགས་ཡང་ཡང་བྱེད་རྒྱུ་གལ་ཆེན་ཡིན་ཕྱིར། ད་ལྟ་བཤད་པའི་སྐབས་སུ་སྙན་པོར་མཐོང་ཞིང། དེ་ནས་ཆུ་ཚོད་ཁ་ཤས་དང། ཉི་མ་ཁ་ཤས་ནས་རྗེས་སོང་པ་ཡིན་ན། ཕན་ཐོགས་མ་བྱུང་བ་ཡིན་པས་ནམ་རྒྱུན་ནས་བསམ་བློ་ཞིབ་ཚགས་གཏོང་དགོས་པའི་ལམ་སྟོན་མཛད་ཡོད་པ་དེ་ཡིན། རྒྱ་མི་རིགས་ཟེར་ཧན་ཟེར་གི་རྒྱ་མི་རིགས་དང་པོ་ཆགས་ས་དེ་ཧོང་ཧོ་ཟེར་ཁོང་ཚོ་ཡང་འདྲ། གཙང་པོ་སེར་པོ་ཟེར་ཡག་དེའི་རྒྱལ་རྒྱུད་ལ་ཡང་ཉུང་ཤས་ཤིག་མ་གཏོགས་ཡོད་པའི་སྐད་ཆ་མ་རེད། དེ་རིམ་པས་རིམ་པས་རིམ་པས་བྱས་ནས་ཞེ་པོ་ཅིག་གིས་ད་ག་ཚོད་རེད། མི་རིགས་འཕེལ་རྒྱས་ཆེན་པོ་གཅིག་དང་ལྟོ་གོས་གྲུང་པོ་དང་གཅིག་གང་ལྟར་ཕར་ཁྱབ་བརྡལ་འགྲོ་ཡག་ལ་ཡང་ག་ཤོག་རེད་ཕེ་ཁི་ཇཱན་དང་ཟེར་ནས་མི་འདུག་གང་ལྟར་ལམ་འགྲོ་ཟེར་ནས་མི་འདུག་དེ་འདྲའི་ཞིག་གི་གནས་ཚུལ་ཆགས་ནས་ད་ད་རེས་ཁ་སང་དཔེར་ན་ཨ་མི་རི་ཀ་ཆ་བཞག་ནས་དཔེར་ན་རྒྱ་གར་དཔེར་ན་ཆ་བཞག་ནས་ས་ཆ་མང་པོ་ཅིག་ལ་ཡ་དཔེར་ན China Town ཟེར་བ་ཞིག་ཡོང་བསྡད་ཀྱི་འདུག་ག་ག་ས་ག་ལ་ཡ་རྒྱ་མི་སླེབས་བསྡད་ཀྱི་འདུག་ག་རྩ་བ་དུ་མི་ཡག་པོ་རེད་སོ་སོའི་མི་ལྟོ་གོས་མགོ་གྲུང་པོ་བྱས་ནས་དངོས་གནས་དྲང་གནས་ཀྱི་དཔེ་འཇོན་པོ་བྱས་པ་ཞེ་དྲག་ཡག་པོ་རེད་ལྷག་པར་སོ་སོའི་མི་རིག་གཞུང་ཟིན་བྱས་བསྡད་བསྡད་པ་ཞེ་དྲག་ཡག་པོ་རེད་རྗེས་སུ་ཡི་རང་མངོན་པར་བསྟོད་འོས་པ་དང་རེད་དེ་ཡིན་ན་ཡང། དེ་འདྲའི་གནས་ཚུལ་དེའི་ཐོག་ནས་ཨེ་ནི། ས་གསར་པའི་ནང་ལོགས་ལ་ཕར་རྐང་པ་བརྐྱང་བྱས་ས་ཟིན་ཡ་ཞེ་པོ་ཞིག་ཟིན་གྱི་འདུག་ག་བྱས་ཙང་དེ་འདྲས་ཡིན་དུས། རྒྱ་མིའི་རང་བཞིན་གྱི་གནས་ཚུལ་དེ་འདྲས་ཅིག་གི་ཐོག་ནས། ཆབ་སྲིད་ཀྱི་ཐོག་ལ་རང་དབང་མེད་པ་བྱས་ནས་རྒྱ་མིའི་ཁོངས་ལ་བསྡད་པ་ཡིན་ན་ནམ་ཞིག་བོད་ཟེར་ལབ་དུས་མཛུ་གུ་བཙུགས་ས་མེད་འདྲ་བ་ཅིག་ཆགས་རྒྱུ་ཡིན་པ་ཧ་ལམ་ཟུར་བལྟས་ལེབ་མཐོང་ཆགས་བསྡད་ཡོད་པ་རེད་བྱས་ཙང་གནས་ཚུལ་དེ་འདྲས་ཡིན་དུས་ང་ཚོས་ད་སྣང་བ་སྐྱིད་པོ་བྱས་ནས་བོད་རང་བཙན་བྱེད་ཀྱི་ཡིན་ཟེར་ལབ་པ་ཅིག་གིས་ཕལ་ཆེར་རེད་མི་འདུག་ག། དངོས་གནས་དྲང་གནས་ཀྱི་བོད་མི་རིགས། རིག་གཞུང་ཐུན་མོང་མ་ཡིན་པའི་ཁྱད་ཆོས་ལྡན་པའི་མི་རིགས་ཅིག་འཚོ་དང་མ་འཚོ་རང་དབང་སྒང་རག་ལས་འདུག་ག་འདུག་ག་མི་འདུག་ག། ཁྱད་འདུག་མི་འདུག་བྱས་ཙང་དེ་འདྲས་ཡིན་དུས་ད་ནས་ང་ཚོ་གནས་ཚུལ་དེ་ཡིན་ཏེ་ང་ཚོ་བློ་ལ་རྟོགས་པ་བྱས་ནས་དེ་དང་འབྲེལ་བའི་ཐོག་ནས་ང་ཚོ་ཆབ་སྲིད་ཀྱི་འཐབ་རྩོད་བྱས་ཡ་དེ་གལ་ཆེན་པོ་རེད་ཆ་བསམ་ཐ་ཡིན་གི། ས་འདི་ཁྱེད་རང་ཚོ་སེམས་ལ་ངེས་པ་བྱས་ངས་ད་ཁ་སང་དེ་རིང་ངས་དེ་ཅིག་ཐུག་ངས་ད་ག་ས་ཞིག

ངས་ལབ་བཤད་པ་དེ་ནི་དེབ་ནང་ལ་ཁྱེད་རང་ཚོའི་ལག་པར་ཡོད་རེད་པའི་རྫུས་ཕྲད་ཡིན་ནའི་ད་གསལ་པོ་ཚུལ་ནི་ད་ག་འབྲི་བ་རེད་དེ་མེད་ན་ཅི་དྲག་ནས་གང་ལྟར་དེ་དོན་གཅོད་ཀྱི་དེ་ལྟ་ཡིན་དགོས་རེད་དེའི་གནས་ཚུལ་བཤུས་ཨེ་ནི་ཁྱེད་རང་ཚོ་མི་རེ་ངོ་རེ་དེ་ཡང་ནས་ཡང་སེ་ངེས་སེམས་ལ་ངེས་པ་བྱས། ཅེ་ཧོ། ཨོ་འདུག་བྱས་ནས་ད་གང་ལྟར་ང་ཚོ་འཐབ་རྩོད་ཀྱི་རང་བཞིན་རུ་ཁོ་མི་དེ་མ་སོང་ན་ད་ཁ་བདེ་རུ་བཏང་དགོས་ཀྱི་ཡོད་རེད། སྔ་མོ་ནས་ཡིན་ན་མི་བསད་ཀྱི་ཡིན་ཨེ་ནི་བས་གཏོར་བཅོམ་བྱེད་ཀྱི་ཡིན་ལབ་ན་ད་དེ་ལ་ལྷག་གི་ཚིག་མང་པོ་བཤད་དགོས་ཡ་མི་འདུག་ག། ད་གཏོར་བཅོམ་ནི་བྱེད་ཀྱི་ཡོད་མ་རེད་མུ་གེ་ནི་ཤི་གི་ཡོད་མ་རེད། བོད་ཡིག་ནི་བསླབ་ཐུབ་ཀྱི་ཡོད་རེད། མ་ཎི་ནི་བགྲང་ཆོག་གི་ཡོད་རེད། ཨ་ནི་འགྲོ་སོང་ཞེ་པོ་ཞིག་རྒྱ་མིས་བཏང་གི་ཡོད་རེད། ད་བོད་པ་གར་གར་འགྲིག་གི་འདུག་ཟེར་ན། ད་ང་ཚོ་བཤད་དགོས་པ་མི་འདུག་ག། ཤེས་སོང་ཨ། འདུག་ཟིན་གྲ་སྒྲིག་བྱས།
སླར་ཡང་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་བལ་ཡུལ་དང་རྒྱ་གར་གཉིས་གཙོ་བོར་གྱུར་བའི་ཕྱི་རྒྱལ་གྱི་རྒྱལ་ཁབ་ཁག་མང་པོ་ཞིག་ཏུ་གནས་སྡོད་བྱེད་མཁན་གྱི་བོད་མི་རྣམས་ལ་མཚོན་ན། སྤྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོར།

ཀྱག་ཀྱོག་དང་དཀའ་སྡུག་ལྡན་པ་ཞིག་ཡིན་པས། མུ་མཐུད་ནས་རང་མི་རིགས་ཀྱི་ངོ་བོ་མ་བརླག་པའི་སྟེང་ནས་རྩ་དོན་འཐབ་རྩོད་ཀྱི་འགན་ཁུར་ལྗིད་གནོན་ལྡན་པ་དེ་རང་སྟེང་དུ་འཁྱེར་བའི་ནུས་ཤུགས་ཡོད་ཚད་ཀྱིས་མདུན་སྐྱོད་བྱ་དགོས་པ་དེ་ང་ཚོའི་མིག་མདུན་གྱི་བསུབ་ཐབས་མེད་པའི་གཟུགས་བརྙན་དེ་ཡིན་ལ། ང་ཚོའི་ཕྲག་སྟེང་ནས་གཡུག་ཐབས་མེད་པའི་ལས་འགན་ཆགས་ཀྱི་ཡོད་པ་དེ་ནམ་ཡང་བརྗེད་མི་རུང་ཞིང། བརྗེད་ཀྱང་དྲན་པ་ངེས་པར་དུ་གསོ་དགོས་པའི་འགན་འཁྲི་དེ་ཡིན། མགོན་པོ་མཆོག་གིས་དེང་སྐབས་ང་ཚོའི་སྤྱི་ཚོགས་ཁྲོད་ཀྱི་མི་འབོར་ཉུང་ཤས་ཤིག་ཕྱིའི་རྒྱལ་ཁབ་ཁག་གི་མི་སེར་དང་གཉེན་སྒྲིག་བྱེད་ཀྱི་ཡོད་པ་དེ་ནི། མི་རང་རང་གི་སེམས་མཐུན་ནས་སོ་སོའི་མི་ཚེ་གཅིག་གི་བཟའ་ཚང་བདམས་པ་ཡིན་པས། ཡིན་ལུགས་ཚུལ་མཐུན་གྱི་གནས་བབ་ཆགས་ཀྱི་ཡོད་ལ། བོད་མི་ཕལ་མོ་ཆེས་ནི་མི་རིགས་རང་གི་ངོ་བོ་གཅེས་ཉར་བྱས་ནས་སྡོད་ཀྱི་ཡོད་པས། ཕྱིའི་མི་རིགས་དང་མཉམ་འབྲེལ་བྱུང་བ་དག་གིས་རང་རང་གི་བཟའ་ཚང་དང་ཕྲུ་གུ་དེ་ཚོ། ཚུར་བོད་མིའི་རིག་གཞུང་དང། བོད་མིའི་སྤྱི་ཚོགས་སུ་ཁྲིད་ཐུབ་ཐབས་ལ་འབད་བརྩོན་བྱེད་རྒྱུ་དེ་གལ་ཆེན་ཡིན་ཏེ། དཔེར་ན་སོ་སོ་ཕྱི་རྒྱལ་གྱི་མི་སེར་ཞིག་དང་གཉེན་སྒྲིག་བྱས་པའི་དབང་གིས་སོ་སོའི་བསམ་བློ་དང་ཀུན་སྤྱོད་མཐའ་དག་རྨང་ནས་འགྱུར་ཏེ་རྦད་དེ་མི་རིགས་གཞན་པ་ནང་བཞིན་ཆགས་ན། བོད་མི་ཞིག་ཏུ་སྐྱེ་བའི་སྐྱེས་གོ་མ་ཆོད་པའམ། གང་ལྟར་མི་རིགས་ཀྱི་ལས་འགན་སྒྲུབ་མ་ཐུབ་པ་གསལ་པོ་ཡིན་པས། དོན་དག་ཆུང་ཙག་འདི་ཚོ་ཡང་སྣང་མེད་དུ་མ་བཏང་བར་བསམ་གཞིགས་བྱ་རྒྱུ་དེ་གལ་འགངས་ལྡན་པ་ཞིག་ཡིན། དེ་ནས་ཉིན་དེར་མཇལ་འཕྲད་བྱུང་པ་རྣམས་ལ། འཕགས་པ་སྤྱན་རས་གཟིགས་དབང་ཕྱུག་ཀྱི་གཟུངས་སྔགས་དེ། མ་ཎི་ཡི་གེ་དྲུག་མའི་ལྗགས་ལུང་སྩོལ་རྒྱུ་སོགས་ཀྱི་སྟ་གོན་ལ་ཞུགས་ཡོད་པ་དེ་ཡིན།
ཨ་ནི་ང་རང་ཚོ་མིའི་ལུང་པར་ཡོད་མཁན་གྱི་བོད་པ་ཚོའི་ཨ་ད་ཕན་ཆད་རེད་ཡ་དངོས་གནས་ཅིག་སོ་སོའི་མི་རིགས་ཀྱི་རྣམ་པར་བ་ཁོ་ཟིན་ནས་ཨ་ད་བར་དུ་ཨང་གི་དང་པོ་རེད་ཤག་ཡག་པོ་རེད་ད་དུང་ཡིན་ན་ཡང་ཨ་ད་སོ་སོའི་ཅིག་མི་རིགས་ཀྱི་རྣམ་པ་དེ་ང་ཚོ་དངོས་གནས་དྲང་གནས་ཀྱི་བདེན་པའི་འཐབ་རྩོད་བྱེད་ཡག་གི་ལས་འགན་ཆེན་པོ་ཅིག་མཇིང་པར་འཁེལ་ནས་བསྡད་བསྡད་པའི་དུས་ཚོད་ཡིན་དུས་ཚང་ནས་ད་གལ་སྲིད་ཀྱི་ང་རང་ཚོའི་ཅིག་སོ་སོའི་མི་རིགས་ཀྱི་རྣམ་པར་བ་ཁོ་ཡོད། བརླག་འགྲོ་ཡག་རེད་འདོད་བྱུང་བ་ཡིན་ན་ཡག་པོ་ཁྱོན་ནས་ཡོག་མ་རེད་ས་དེ་འདྲ་ཡིན་དུས་ཨ་ད་ཕན་ཆད་ལ་ཡིན་ན་ཡང་ང་ཚོ་བོད་པ་ཡིན་བསམ་པའི་འདུ་ཤེས་དེ་མ་བརླག་པའི་ཐོག་ནས་ཅིག་སོ་སོ་སོའི་དགའ་སོ་རེད་དགེ་ད་བརྟན་པོ་རུ་ཟིན་བྱས་རང་ཚུགས་རུ་ཟིན་བསྡད་ཀྱི་ཡོག་རེད་དཔེར་ན་ཁྱེད་རང་ཚོ་ཕྱི་རྒྱལ་མི་དེ་འདྲས་ད་ཕག་སོ་ཅིག་གཉེན་གཉེན་སྒྲིག་བྱས་པ་དེ་འདྲས་ཡོང་གི་ཡོག་རེད་དེ་དེ་ཁྱད་མཚར་མི་འདུག་སོ་སོ་འཇིག་རྟེན་མཐུན་འཇུག་གི་རྩ་བ་རེད་སོ་སོ་བློ་མཐུན་བློ་མཐུན་པའི་ཐོག་ནས་གནས་ཚུལ་དེ་ཆགས་ཀྱི་ཡོག་རེད་ཡིན་ན་ཡང་མང་པོ་ང་ཚོ་བོད་རིགས་གཙང་མ་བྱས་ནས་བསྡད་བསྡད་ཀྱི་ཡོག་རེད་དེ་འདྲས་ཡིན་དུས་ས་ནས་ཕྱི་རྒྱལ་གྱི་མི་དང་གཉེན་སྒྲིག་བྱས་བྱས་པ་དེ་ཡེ་དེ་ཡེ། རེད་དང། ང་རང་ཚོ་བོད་རིགས་ནང་ལོགས་ལ་ཡང་བོད་པའི་ལྟ་བ་དང་གཅིག་བོད་པའི་གོམས་གཤིས་ནང་ལོགས་ལ་ཐུགས་སླེབས་ཤོག་ཡ་བསམ་བློ་བཏང་ན་དེ་མ་ཐུབ་མཁན་མི་འདུག་ག་དེར་གལ་སྲིད་ང་ཚོ་ཕྱི་རྒྱལ་གོ་བ་ཚོའི་ནང་ལོགས་ལ་ཡང་གཅིག་བོད་པའི་རིག་གཞུང་དོ་སྣང་བྱེད་མཁན་ནི་མང་པོ་འདུག་རེད་བ། ཨེ་འདི་འགྲིག་འདུག་ག་ཨེ་འཁྱལ་གི་མི་འདུག་ག་རེད་བ། ཡ། ཨུམ། ད་དེ་འདྲ་ཡིན་དུས་ཙང་ནས་གང་ལྟར་ཡང་ནི། ཕྱི་རྒྱལ་དང་གཉེན་སྒྲིག་བྱས་པའི་འབྲས་བུ་གོ་ལ་སོ་སོ་ཕྱི་རྒྱལ་གྱི་མི་སོར་ཆེ་དཔལ་དུ་འཕགས་འགྱུར་ཞེས་འཆར་བ་ཡིན་ན་ཨེ་འདི་ཕངས་པོ་རེད། ཤེས་སོང་ཨ། ཨ་ད་སོ་སོ་པའི་བོད་པའི་དྲི་མ་རུ་ཁོ་མ་བརླགས་པའི་ཐོག་ལ་ཡང་ཅིག་སོ་སོའི་སྤུ་གུ་རེ་ཨང་ཅིག་སོ་སོའི་བོད་ནང་གྲོགས་བཟའ་ཚང་ཚོ་ཡང་ཅིག་གང་འདྲ་མིན་བོད་པའི་ཆོས་བྱེད་པ་རྒྱུ་མཚན་མཐའ་གཅིག་ཏུ་ཁེལ་ཡོད་མ་རེད་དེ་གང་འདྲ་ཅིག་བོད་པའི་རིག་གཞུང་ལ་དོ་སྣང་ཡོད་པ་ཅིག་དང་བོད་པའི་སྤྱི་པའི་དོན་དག་ལ་ཡང་ཚོ་བོ་ཤ་ཚ་ཡོད་མཁན་ཅིག་ཆགས་པ་ཡིན་ན་ཡ་སྐོར་བ་སྐོར་བར་དཔལ་དང་རྒྱན་ཟོར་བཞིན་རེད་ཡ་སྐོར་དུ་ག་ས་དེ་འདྲ་ཡིན་དུས་ཡང་འདི་གྱང་ཚོ་སྐྱང་མོ་རུ་བྱས་ནས་ཡང་ཅིག་པའི་ངོ་ས་ཁ་སྐྱེངས་རུ་བྱེད་པ་ཡང་ཁ་ཁེལ་ཡོད་མ་རེད།

བོད་སྐད་ཀྱི་གོ་བ་ཆད་པ་ཡིན་ན་ནི་ཆོས་ཟེར་ཡ་དེ་བཅོས་བསྒྱུར་བཏང་པའི་དོན་དག་རེད་བསྒྱུར་བཅོས་བཏང་པའི་དོན་དག་རེད། ཨ་ནི་དེ་འདྲ་ཡིན་དུས་ཙང་ནས་ཆོས་ཟེར་ཡ་གི་དོན་དག་དེ་ང་རང་ཚོའི་བསམ་བློ། ཅིག་གི་པའི་ཆགས་སྡང་རྨོངས་གསུམ་ཆེན་པོ་ཡོད་བསྡད་མཁན་མི་སེམས་རྒྱུད་པའི་རྩུབ་པོ་ཡིན་བསྡད་མཁན་མ་ཐུལ་བ་ཡིན་བསྡད་པ་དེ་རིམ་བཞིན་རིམ་བཞིན་ཕར་བཅོས་ནི་བཟང་པོ་ཅིག་དང་དུལ་པོ་ཅིག་གི་འོ་ད་བཟོ་ཡག་གི་དང་གང་དག་དེ་འདྲས་གི་པའི་ཐབས་ཤེས་ཟེར་ནས་མི་འདུག་དེ་འདྲས་འདྲ་བོའི་དང་གང་དག་འགྲོ་ཕྱོགས་རུ་ཁོ་ལ་ཡ་ཨ་ནི། ཆོས་ཟེར་ནི་དང་དེ་འདྲས་གི་ཐབས་ཤེས་དེ་ལ་ཆོས་ཟེར་ནས་ཟེར་གི་ཡོད་རེད།
ཉན་མཁན་གྲོགས་པོ་རྣམ་པ། ཁྱེད་རྣམ་པས་གོང་དུ་གསན་པ་ནི། གོང་ས་སྐྱབས་མགོན་ཆེན་པོ་མཆོག་གི། བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་དེ་ཡིན་ལ། ལེ་ཚན་འདི་གཙོ་སྐྱོང་བྱེད་མཁན་ཧོར་གཙང་འཇིགས་མེད་ཡིན།
ཐེངས་འདིར་སྙན་སྒྲོན་ཞུ་རྒྱུའི་ལེ་ཚན་མཐའ་མ་དཔེ་དེབ་ཀྱི་སྐྱེད་ཚལ་ཞེས་པའི་ལེ་ཚན་དེ་འཇམ་དཔལ་ཕུན་ཚོགས་ལགས་ཀྱིས་མུ་མཐུད་ནས་བརྒྱུད་བསྒྲགས་གནང་གི་རེད།

ང་ཡང་ཀིརྟི་སྐུ་ཕྲེང་བཅུ་པའི་ཡང་སྲིད་དུ་ངོས་འཛིན་གནང་རྗེས་ཕ་མ་དང་ལྷན་དུ་འཚོ་བ་རོལ་ནས་ཁྱིམ་དུ་བཞག་ཚེ་མནོལ་གྲིབ་སོགས་ཡོང་བར་འཛེམ་སྟེ་ཀིརྟི་བླ་བྲང་དང་དགོན་པའི་ངོས་ནས་ཁལ་མ་ཚོ་ཁག་ཅིག་ལ་གོན་པ་དང་བཟའ་བཅའ། རྒྱུན་སྤྱོད་ཀྱི་ཅ་དངོས་སོགས་བཀལ་ནས་སྟག་མོ་སྒང་དུ་བཏང་ཡོང་བ་དང་ད་དུང་ང་དང་ངའི་ཞབས་ཕྱི་པའི་ཆེད་དུ་ངེད་ཚང་གི་ཁང་པའི་ཉེ་འཁྲིས་ཀྱི་སྤང་ཐང་ཐོག་རས་གུར་སྐོར་ཞིག་ཕུབ་པའི་ནང་དུ་ང་དང་ངའི་ཆེད་དུ་བཅར་བའི་ཞབས་ཕྱི་པ་རྣམས་སྤོས། ཉིན་དེ་ནས་བཟུང་ཨ་མས་ངའི་རྒྱུན་གྱི་འཚོ་བར་ལྟ་སྐྱོང་གནང་ཆོག་གི་མེད་པར་གྱུར་ཏེ་ངའི་འགྲོ་འཆག། ཉལ་འདུག་ཡོངས་རྫོགས་དགོན་པས་ཆེད་དུ་མངགས་གཏོང་གནང་བའི་མི་སྣས་འགན་འཁུར་བླངས་པ་རེད། འདི་ནི་ཡང་སྲིད་ལ་བཙོག་གྲིབ་མི་ཕོག་པའི་ཆེད་དུ་ཡིན་པར་བཤད་ཅིང་དེ་ཡང་སྤྲུལ་སྐུའི་ཕ་མ་གཉིས་མི་གཙང་བ་ཡིན་པའི་དོན་མ་ཡིན་པར། གྲོང་ཁྱིམ་གྱི་འཚོ་བའི་ཁོར་ཡུག་ལ་གཙང་སྦྲ་དང་འཕྲོད་བསྟེན་འདང་ངེས་མེད་པའི་ཡང་སྲིད་ཀྱི་ལུས་སེམས་བདེ་ཐང་ངང་འཚར་ལོངས་ཡོང་བར་བར་ཆད་འབྱུང་དོགས་པའི་ཉེན་ཁ་ལ་འཛེམ་པ་ཞིག་ཡིན་ཚོད། ངའི་སྡོད་གུར་ཡོད་ས་འདི་ངེད་ཚང་གི་ཁྱིམ་གཞིས་ནས་ཐག་མི་རིང་བའི་སར་ཡོད་པར་བརྟེན་ཕ་མ་གཉིས་ངའི་གུར་ནང་དུ་ང་ལ་ཐུག་འཕྲད་བྱེད་པར་མཚམས་རེར་ཡོང་ཆོག་ན་ཡང་ང་ཁྱིམ་དུ་ཕ་མ་སོགས་ལ་ཐུག་འཕྲད་དུ་འགྲོ་ཆོག་གི་མེད། དུས་དེ་ནས་བཟུང་ང་ཕ་མ་དང་ཁ་བྲལ་བས་ཕ་མ་དང་མཉམ་དུ་འཚོ་བ་སྐྱེལ་རྒྱུའི་གོ་སྐབས་བྱུང་མེད། སྐབས་འདིར་ང་ད་དུང་ལོ་བཞི་ཧྲིལ་བོ་ལོན་མེད། ང་ཚོའི་ས་ཆར་སྲོལ་རྒྱུན་གྱི་ལུགས་སྲོལ་གཞན་ཞིག་ཡོད་པ་ནི། བྱིས་པ་ཞིག་བླ་མའི་ཡང་སྲིད་དུ་ངོས་འཛིན་གནང་བའི་རྗེས་སུ་དགོན་པ་དང་བླ་མའི་བླ་བྲང་གི་ངོས་ནས་མི་སྣ་ཆེད་རྫོང་གིས་བྱིས་པའི་ཕ་མར་གོ་བསྡུར་གནང་སྟེ། ད་ནས་བཟུང་བྱིས་པ་འདི་དགོན་པའི་བླ་སྤྲུལ་ཞིག་ཡིན་པ་ལས་ཕ་མར་ཁྱིམ་ལས་བྱེད་རོགས་ཀྱི་ཁྱིམ་འདིའི་བྱིས་པ་མིན་དུས་དགོན་པར་འཁྲིད་རྒྱུ་ཡིན་པས་ཕ་མར་སེམས་གསོ་དང་ཕ་མའི་གྱོང་གུན་གསབ་ཆེད་དུ་བྱིས་པའི་ཕ་མར་བླུ་ཡོན་དུ་དངུལ་དང་དངོས་ཟོག་གང་ཙམ་རེ་སྤྲོད་སྲོལ་ཡོད། དེ་འདྲའི་སྐབས་སུ་ཁྱིམ་ཚང་ཁ་ཤས་ཀྱིས་དངུལ་དངོས་མང་ཙམ་ལེན་པ་དང་ཁ་ཤས་ཀྱིས་བླུ་ཡོན་ཟེར་བའི་དངུལ་དངོས་དེ་མི་ལེན་ལ། ལ་ལས་དངུལ་དངོས་དང་དབང་ཆ་དགོས་ཟེར་བ་དང། ལ་ལས་ཉུང་ཙམ་ལས་མི་དགོས་ཟེར་བ་སོགས་མ་འདྲ་བ་སྣ་ཚོགས་ཡོང་གི་ཡོད། དེ་ནས་བཟུང་ཡང་སྲིད་དུ་ངོས་འཛིན་གནང་བའི་བྱིས་པ་འདི་ཁྱིམ་ཚང་དང་འབྲེལ་ལམ་ཆད་འགྲོ་བ་ལྟ་བུ་ཡིན། འོན་ཀྱང་དེ་ནི་བྱིས་པ་དེས། ཕ་མ་སྤུན་མཆེད་དང་ཐུག་འཕྲད་མི་ཆོག་པའི་ནང་དོན་མིན་པར། ཁོ་རང་ཁྱིམ་ཚང་དང་ལྷན་དུ་འཚོ་བ་སྐྱེལ་མི་ཐུབ་པའི་དོན་ཡིན། ང་ཀིར་ཏི་བླ་བྲང་གིས་ཕུབ་པའི་གུར་ནང་དུ་སྤོས་རྗེས་དགོན་པའི་ངོས་ནས་ཨ་ཁུ་འོད་ཟེར་ཞུ་བའི་གྲྭ་པ་བགྲེས་སོང་ཞིག་དང་གསོལ་ཐབ་ཞིག་ཞབས་ཕྱི་བ་གཞན་ཁ་ཤས་བཅས་མངགས་གཏོང་གིས་ང་ལ་ལྟ་སྐྱོང་གནང་བྱུང། ཁོ་ཚོས་ངའི་བཟའ་བཏུང་དང་འགྲོ་འདུག་ཐད་རོགས་ཕན་གཅེས་སྐྱོང་ཚད་མེད་གནང་བྱུང་བས་ང་ཆུང་དུས་ནས་ཕ་མ་དང་ཁ་བྲལ་བའི་སེམས་སྡུག་མྱོང་དགོས་བྱུང་མེད། དེ་ཡང་ངའི་སྡོད་གུར་དེ་རང་ཁྱིམ་དང་ཁད་ཉེ་ཞིང། ཕ་མ་གཉིས་མཚམས་རེར་ང་ལ་ཐུག་འཕྲད་དུ་ཡོང་ཆོག་གི་ཡོད། ཡིན་ན་ཡང་ང་ཡང་སྲིད་དུ་ངོས་འཛིན་ཞུས་པའི་རྗེས་ཁོང་གཉིས་ཀྱིས་ཀྱང་རང་བཞིན་གྱིས་ང་ལ་ལྟ་སྟངས་མི་འདྲ་བ་ཞིག་འཛིན་གྱི་ཡོད། ཁོང་གཉིས་ངའི་ལུས་སྐྱེད་ཀྱི་ཕ་མ་ཡིན་ན་ཡང་རྩ་བའི་བླ་མའི་ཡང་སྲིད་དུ་ངོས་འཛིན་ཞུས་ཟིན་པའི་རྗེས་སུ་དེ་སྔ་ནང་བཞིན་ང་ཁོང་གཉིས་ཀྱི་ཕྲུ་གུ་ཞིག་ཡིན་པའི་ངོ་བོའི་ཐོག་ནས་འབྲེལ་བ་མི་བྱེད་པར་སྲོལ་རྒྱུན་གྱི་འགྲོ་ལུགས་ལ་བརྩི་སྲུང་གིས་ང་ལ་གུས་ཞབས་ཞུས་ཏེ་ང་པང་དུ་ཉར་རྒྱུ་ཕར་ཞོག་ཐ་ན་ང་ལ་ཐུག་རེག་ཙམ་བྱེད་པར་ཡང་འཛེམས་ཟོན་བྱེད་ཀྱི་ཡོད། ལོ་གཅིག་ཙམ་བསྡད་དེ་ཕ་མ་དང་ཁ་བྲལ་བའི་འཚོ་བར་གོམས་འདྲིས་བྱུང་མཚམས་ང་ཀིར་ཏི་རིན་པོ་ཆེ་སྐུ་ཕྲེང་ན་རིམ་གྱིས་སྐྱོང་བའི་གདན་སའི་གཙོ་བོ་སྟག་ཚང་ལྷ་མོ་ཀིར་ཏི་དགོན་པར་གདན་འདྲེན་གྱིས་ཁྲི་འདོན་མཛད་སྒོ་རྒྱ་ཆེན་པོ་འཚོགས་པ་རེད། སྐབས་དེའི་གནས་སྟངས་རྣམས་ད་དུང་ཡང་གསལ་པོར་དྲན་གྱི་འདུག་སྟག་མོ་སྒང་ནས་སྟག་ཚང་ལྷ་མོ་ཀིརྟི་དགོན་པར་འགྲུལ་བཞུད་ཀྱི་ལམ་བར་དུ་ལམ་དུ་ཁ་བཏགས་དང་བདུག་སྤོས་མཆོད་རྫས་སྣ་ཚོགས་སོགས་ཐོགས་པའི་མང་ཚོགས་ཁྲི་སྟོང་མང་པོ་ལམ་གྱི་གཡས་གཡོན་དུ་ཕྲེང་བསྟར་བསྒྲིགས་ཏེ་ང་ལ་ཕེབས་བསུ་བྱེད་ཀྱི་འདུག་ང་ལ་བསུ་མ་བྱེད་མཁན་གྱི་ཁོངས་སུ་དགོན་པ་ཁག་གི་བླ་གྲྭ་ཤིན་ཏུ་མང་པོ་དང་ས་གནས་ཀྱི་དཔོན་རིགས་ཤོག་ཁ་སོ་སོའི་དཔོན་པོ། གྲོང་རྡལ་སོ་སོའི་འཐུས་མི་མི་སེར་དཀྱུས་མ། ཤོག་ཁ་ཁག་གི་དམག་མི། གོ་མིན་ཏང་སྲིད་གཞུང་གིས་ཆེད་དུ་མངགས་གཏོང་བྱས་པའི་དམག་དཔོན་ཁ་ཤས་དང་དམག་མི་རུ་ཁག་གཅིག་གིས་གྲལ་བསྟར་བསྒྲིགས་ཏེ་བསུ་མ་བྱེད་ཀྱི་འདུག་འདི་ནི་བོད་རབ་བྱུང་བཅུ་དྲུག་པའི་མེ་ཁྱི་ལོ་སྟེ་གཅིག་སྟོང་དགུ་བརྒྱ་བཞི་བཅུ་ཞེ་དྲུག་ལོ་ཡིན་ལ། ང་སྐབས་འདིར་རང་ལོ་ལྔ་ཡིན་པས་གཞི་རྒྱ་ཆེ་བའི་མཛད་སྒོ་འདིར་དམིགས་བསལ་གྱི་ཚོར་བ་གང་ཡང་བྱུང་མ་སོང། དེ་ནས་ལོ་གཅིག་ཙམ་རྗེས་ངས་ཡོངས་འཛིན་མགོན་པོ་ཀླུ་སྒྲུབ་ཚང་གི་མདུན་ནས་རབ་བྱུང་གི་སྡོམ་པ་ཞུས་ཏེ་གྲྭ་པ་བྱས་པ་ཡིན། འདི་ལྟར་ང་ཀིརྟིའི་སྐུ་ཕྲེང་བཅུ་གཅིག་པར་གྱུར་བ་རེད། གསན་མཁན་རྣམ་པ་ཚོ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཐེངས་འདིའི་དཔེ་དེབ་ཀྱི་སྐྱེད་ཚལ་ཞེས་པའི་ཆེད་སྒྲིག་ལེ་ཚན་བརྒྱུད་བསྒྲགས་ཞུ་བཞིན་དུ་ཡོད། གསུམ་པ། དགོན་པའི་འཚོ་བ། ཁྲི་འདོན་གྱི་མཛད་སྒོ་གྲུབ་ནས་ནང་ཆོས་ཀྱི་སློབ་གཉེར་འགོ་འཛུགས་གནང་བྱུང། ང་སྟག་ཚང་ལྷ་མོ་ཀིརྟི་དགོན་པའི་གླིང་སྟོད་ཀྱི་ཀིརྟི་བླ་བྲང་དུ་སྡོད་ཀྱི་ཡོད། བླ་བྲང་འདིར་ར་སྐོར་མདོ་སྦུག་གསུམ་ཡོད་ཅིང། ར་སྐོར་སྦུག་མ་འདིར་རྒྱལ་པོའི་ཕོ་བྲང་ལྟ་བུའི་ཁང་བརྩེགས་གཉིས་ཅན་ཞིག་ཡོད་པ་འདི་ནི་ངའི་གཟིམ་ཆུང་ཡིན། ཡིན་ན་ཡང་ང་ནམ་རྒྱུན་སྡོད་ས་རི་ཁྲོད་གཟིམ་ཆུང། རྒྱལ་སྲས་བཤད་སྒྲུབ་པད་མ་རྒྱལ་བའི་དགའ་ཚལ་བྱ་བ་འདི་ཡིན་པ་ལས་ཀིརྟི་བླ་བྲང་གི་གཟིམ་ཆུང་དུ་སྡོད་རྒྱུ་ཧ་ཅང་ཉུང་ཉུང་ཡིན། ང་ལ་ཡོངས་འཛིན་བགྲེས་གཞོན་གཉིས་ཡོད་པ་དང་ཡོངས་འཛིན་སྐུ་བགྲེས་པ་མགོན་པོ་ཀླུ་སྒྲུབ་ཚང་ནི་སྐུ་གོང་མའི་ཡོངས་འཛིན་དང་སྐུ་ཕྲེང་སྔ་ཕྱི་གཉིས་ཀྱི་བར་གྱི་རྒྱལ་ཚབ་ཡིན་ལ་ངའི་ཡོངས་འཛིན་སྐུ་བགྲེས་པ་ཡིན་པས་གཙོ་བོར་ང་ལ་བཀའ་ཆོས་དབང་ལུང་གནང་རྒྱུའི་འགན་བཞེས་ཀྱི་ཡོད། ཡོངས་འཛིན་སྐུ་གཞོན་པ་དཀོན་མཆོག་ཤེས་རབ་ཚང་གིས་རྒྱུན་གྱི་སློབ་སྦྱོང་དང་དཔེ་ཁྲིད་མི་ཚེའི་འགྲོ་ལམ་དང་འབྲེལ་བའི་སློབ་སྟོན་གྱི་འགན་གཙོ་བོར་བཞེས་ཀྱི་ཡོད། ཡོངས་འཛིན་སྐུ་བགྲེས་པ་བཀའ་ཁྲིད་དབང་ལུང་གནང་བའི་སྐབས་སུ་མ་གཏོགས་གཟིམ་ཆུང་དུ་རྒྱུན་བཞུགས་གནང་གི་མེད། ཡོངས་འཛིན་སྐུ་གཞོན་པ་དཀོན་མཆོག་ཤེས་རབ་ཚང་རྒྱུན་པར་གཟིམ་ཆུང་དུ་ང་དང་མཉམ་དུ་བཞུགས་ནས་ཤག་གི་དགེ་རྒན་གྱི་ཚབ་ལྟ་བུ་གནང་ནས་ངའི་སློབ་སྦྱོང་དང་འགྲོ་འཆག་ཉལ་འདུག་གི་སྤྱོད་ལམ་ཡོངས་རྫོགས་ཀྱི་ཐོག་འགན་བཞེས་ཀྱི་ཡོད། ང་ལོ་བཅུ་གསུམ་ལོན་དུས་དགོན་པའི་ནང་ནས་དགེ་བཤེས་རྩེ་ཕུད་བདུན་བདམས་ཏེ་ངའི་མཚན་ཞབས་པར་བསྐོ་གཞག་གནང་བྱུང། ཁོང་ཚོ་ནི་ངའི་རྩོད་པ་དང་འབྲེལ་བའི་སློབ་སྦྱོང་ཐོག་དམིགས་བསལ་གྱི་རོགས་པ་བྱེད་མཁན་ཡིན་པས་རྒྱུན་དུ་ང་ལ་རྟགས་གསལ་གཏོང་རོགས་བྱེད་ཀྱི་ཡོད། ཐོག་མ་ནས་ང་ལ་ཞབས་ཕྱི་ཞུ་མཁན་གྱི་གྲས་ཨ་ཁུ་འོད་ཟེར་ཡང་གཟིམ་ཆུང་དུ་བཞུགས་ཏེ་ང་ལ་ལྟ་སྐྱོང་གནང་གི་ཡོད། ངའི་ཉིན་རེའི་སློབ་སྦྱོང་གཙོ་བོ་ནི་ཞལ་འདོན་དང་དཔེ་ཆ་བློ་འཛིན། དཔེ་ཁྲིད། རྩོད་པ། ཆོས་ཕྱོགས་ཀྱི་ཉམས་ལེན་བཅས་ཡིན། དགོན་པའི་ནང་ཆུང་སྲིད་ཀྱི་སློབ་གཉེར་བྱེད་ཕྱོགས་འདི་གྲྭ་པ་དཀྱུས་མ་ཚོ་ལས་དམ་ནན་ཆེ་བ་དང་འཚོ་བ་རོལ་སྟངས་ཀྱང་གཞན་ལས་སྒྲིག་ལམ་བཙན་པར་ཡོད། ང་ཞོགས་ལྟར་ཆུ་ཚོད་བཞི་པའི་སྟེང་མལ་ལས་ལངས་ཏེ་ཞལ་འདོན་སྐྱོར་དགོས་པ་དང་དེའི་རྗེས་དཔེ་ཆ་བློ་འཛིན་བྱེད་དགོས་ཀྱི་ཡོད། ཆུ་ཚོད་བདུན་པའི་སྟེང་ཞོགས་ཇ་གྲུབ་མཚམས་ཡོངས་འཛིན་ཚང་དང་ཞབས་ཕྱི་ཚོ་དང་ལྷན་དུ་བདེ་ཡངས་ནང་ཡོན་ཆབ་བཤམས་པ་དང་མཉམ་དུ་ཕྱག་ཕུལ་ནས་མཆོད་འབུལ་འཚོགས་དགོས། ཆུ་ཚོད་བཅུ་པའི་ཐོག་དཔེ་ཆ་བློ་འཛིན་བྱས་ཏེ་ཡོངས་འཛིན་ཚང་གི་མདུན་དུ་རྒྱུགས་འབུལ་དགོས། དེ་ནས་ཉིན་གུང་བར་ཡིག་གཟུགས་སྦྱངས་ཏེ་ཆུ་ཚོད་བཅུ་གཉིས་ཡས་མས་སུ་དགུང་ཚིགས་ལ་རོལ་རྒྱུ་ཡོད། ཆུ་ཚོད་དང་པོ་ཡས་མས་སུ་ཕྱོགས་མཐའ་ཁག་ནས་བཅར་བའི་དད་ལྡན་མང་ཚོགས་ལ་མཇལ་ཁ་གནང་དགོས། ང་རང་ཅི་ཙམ་ཐང་ཆད་མིན་མ་ལྟོས་པར་ཕྱོགས་མཐའ་ནས་བཅར་མཁན་ཚོར་མཇལ་ཁ་གནང་རྒྱུར་སྒྱིད་ལུག་བྱེད་དབང་གཏན་ནས་མེད། ཕྱི་ནས་མཇལ་ཁར་བཅར་མཁན་ཅི་ཙམ་མང་པོ་ཡོད་ན་ཡང་གཅིག་ཀྱང་མ་ལུས་པར་རེ་རེ་བཞིན་མཇལ་ཁ་གནང་དགོས། མཇལ་ཁ་གྲུབ་པ་དང་ཡོངས་འཛིན་ཚང་གིས་དཔེ་ཁྲིད་གནང་བར་ཉན་དགོས། ཕྱི་དྲོ་ཆུ་ཚོད་གསུམ་པའི་སྟེང་གསོལ་ཇའི་བར་གསེང་ཕྲན་བུ་ཞིག་གཏོང། དེ་ནས་ཆུ་ཚོད་བཞི་པའི་བར་ཆོས་གྲྭ་ཚུགས་ཏེ། མཚན་ཞབས་རྣམས་དང་ལྷན་དུ་ཆོས་ར་ཚོགས་ཏེ་རྟགས་གསལ་གཏོང་དགོས། ཆོས་གྲྭ་གྲོལ་རྗེས་ཐུན་གསེང་ཅུང་ཙམ་བཞག་སྟེ་ཆུ་ཚོད་དྲུག་པ་ཡོལ་ཙམ་ལ་དགོང་ཟས་དང། དེ་ནས་ཕྱི་དྲོའི་དཔེ་ཆ་བློ་འཛིན་གྲུབ་མཚམས་སུ་དུས་ཚོད་ཐུང་ངུའི་ནང། གཟིམ་ཆུང་གཡས་གཡོན་དུ་འཆམ་འཆམ་ལ་ཕྲན་བུ་རེ་རྒྱག་པར་འགྲོ་ཆོག། དགོང་མོ་གཟིམ་ཁ་དང་པོ་བཏང་བ་དང་གསོལ་ཇའི་ཐུན་གསེང་དང། དེ་ནས་དྲུག་ཅུ་མ་གསུངས་རྗེས་ཉིན་གཅིག་གི་སློབ་སྦྱོང་གིས་མཚོན་པའི་བྱེད་སྒོ་ཡོངས་རྫོགས་མཇུག་བསྒྲིལ་བ་ཡིན་པས་ད་གཟོད་གཉིད་ཉལ་ཆོག་ལོ་འཁོར་མོ་ཡུག་ཏུ་ཉིན་རེའི་མཛད་རིམ་འདི་འདྲ་ཡིན། སྐབས་རེར་རྒྱུགས་སྤྲོད་ལེགས་པོ་བྱུང་སྟེ་ཡོངས་འཛིན་ཚང་ཐུགས་སྤྲོ་པོ་བྱུང་བའི་སྐབས། ཟླ་རེར་ཉིན་གཅིག་རེ་གུང་གསེང་གཏོང་གནང་ན་ཡང་དེ་ལྟ་བུའི་གོ་སྐབས་ཧ་ཅང་ཡོང་དཀའ། ཡོངས་འཛིན་དཀོན་མཆོག་ཤེས་རབ་ཚང་གི་མདུན་ནས་སློབ་སྦྱོང་བྱེད་པའི་སྐབས་སུ་མཚམས་རེར་ཉིན་རེའི་འཆར་གཞི་ལྟར་གྱི་དཔེ་ཆ་བློ་འཛིན་བྱེད་མ་ཐུབ་པ་དང་སེམས་པ་གཡེངས་ནས་སློབ་སྦྱོང་ལ་དོ་སྣང་མ་བྱས་པའི་སྐབས་ཡོངས་འཛིན་ཚང་གིས་བཀའ་བཀྱོན་གནང་བ་མ་ཟད་ཐལ་ལྕག་གིས་གཞུ་བ་དང་ཤ་གཅུས་རྒྱག་པ། དབྱུག་པས་བརྡུང་བ། ལྕང་ལྕུག་དང་འཕྲེང་ལྕག་གིས་འབྲབ་པ་སོགས་ཉེས་རྡུང་ཡང་ཐེངས་མང་པོར་གནང་མྱོང། ཉེས་ཆད་འདི་རིགས་གོ་ན་སྐྱི་གཡའ་བ་ཞིག་ཡིན་སྲིད་ཀྱང། དོན་གྱིས་ཞེད་སྣང་ཆེན་པོ་བྱ་དགོས་པ་དེ་འདྲ་ཡང་མིན། སྤྱིར་བླ་ཆེན་གྱི་ཡང་སྲིད་རིགས་ལ་གལ་ཏེ་ཡོངས་འཛིན་ཚང་གིས་ཉེས་རྡུང་གཏོང་དགོས་བྱུང་ཚེ་སྔོན་དུ་ཕྱག་གསུམ་བཙལ་ནས་ཉེས་རྡུང་གཏོང་བའི་ཤོད་སྲོལ་ཞིག་ཡོད་ཟེར། འོན་ཀྱང་ཡོངས་འཛིན་དཀོན་མཆོག་ཤེས་རབ་ཚང་གིས་ང་ལ་ཉེས་རྡུང་གཏོང་བའི་སྐབས་སྔོན་དུ་ཕྱག་བཙལ་བ་དྲན་གྱི་མི་འདུག་ཀྱང། ན་ཟུག་ཆེན་པོ་སྦྱིན་པའི་ཉེས་རྡུང་མི་གཏོང། ང་ལ་མཚོན་ན་ཉེས་ཆད་ཀྱི་ནང་ནས་ཞེད་སྣང་ཆེ་ཤོས་ནི་མཚམས་རེར་ཡོངས་འཛིན་ཚང་གིས་ང་གཅིག་པུ་ཁང་སྟོང་ནང་དུ་ཆུ་ཚོད་ཕྱེད་ཀ་ནས་གཅིག་བར་བཅུག་སྟེ་འཇོག་གི་ཡོད། འདི་ནི་ང་ལ་མཚོན་ན་ཉེས་ཆད་གཞན་དག་ལས་ཀྱང་ལྕི་ཤོས་དང་དཀའ་ངལ་ཆེ་ཤོས་ཤིག་ཏུ་ཚོར་གྱི་ཡོད། འོན་ཀྱང་ཡོངས་འཛིན་ཚང་གིས་ཉེས་རྡུང་ནམ་ཞིག་བཏང་ཡང་ཤ་ཚ་དང་བརྩེ་བའི་ཐོག་ནས་གནང་གི་ཡོད་སྟབས་ངའི་ངོས་ནས་ཡོངས་འཛིན་ཚང་ལ་འཁོན་སེམས་དང་མ་དགའ་བ་གཏན་ནས་བྱེད་མྱོང་མེད་པ་མ་ཟད་གལ་སྲིད་ངས་ཐོག་མ་ནས་སློབ་སྦྱོང་དང་བློ་འཛིན་ཡག་པོ་བྱས་ཡོད་ན་ཡོངས་འཛིན་ཚང་གིས་ཉེས་ཆད་འདི་ལྟར་གཏོང་དགོས་དོན་མེད་ཅེས་ལེ་ཁག་ཡོངས་རྫོགས་རང་གི་ཐོག་ཏུ་ལེན་ཤེས་ཀྱི་ཡོད། ཡིན་ན་ཡང་ང་དེ་དུས་ལོ་མ་སྨིན་པའི་བྱིས་པ་ཞིག་ཡིན་སྟབས་ཉིན་ཤས་རྗེས་ནས་སྔོན་མའི་འཇིགས་སྣང་དང་འཚེར་སྣང་དྲན་ཡུལ་ནས་བརྗེད་ནས་སྔར་བཞིན་རྣམ་གཡེང་དབང་དུ་ཕྱིན་ནས་སློབ་གཉེར་ལ་འཐུས་ཤོར་གྱི་གནས་ཚུལ་ཡང་ཡང་ཡོང་གི་ཡོད་དུས་བསྐྱར་དུ་ཉེས་རྡུང་བཟེད་དགོས་ཀྱི་ཡོད། དགོན་པའི་ནང་གི་སྒྲིག་ལམ་བཙན་ཞིང་སློབ་སྦྱོང་གི་འགན་འཁུར་ལྕི་ན་ཡང་ང་ལ་ལོ་གཅིག་ནང་དབྱར་དགུན་གཉིས་ལ་གུང་སེང་ཐེངས་རེ་ཡོད། དགུན་ཁའི་གུང་སེང་ནི་ལོ་སར་གྱི་སྐབས་ཡིན། སྤྱིར་ལོ་སར་ནི་མི་རྣམས་སྐྱིད་པོ་གཏོང་བའི་དུས་ཚོད་ཡག་ཤོས་ཤིག་ཡིན་པ་དང་བྱིས་པ་ཚོས་དུས་བསྟུན་གྱི་གཟབ་འཆོར་སྤྲས་ཏེ་ཚང་མ་དགའ་དགའ་སྤྲོ་སྤྲོའི་ངང་དུས་ཆེན་ལ་རོལ་གྱི་ཡོད་ཀྱང། ང་ལ་མཚོན་ན་ལོ་སར་གྱིས་དགའ་སྤྲོའི་ཚོར་བ་གང་ཡང་སྤྲོད་ཐུབ་ཀྱི་མེད། རྒྱུ་མཚན་ནི་ལོ་སར་སྐབས་སུ་ང་ལ་གུང་གསེང་ཉིན་གསུམ་ཡོད་པའི་རིང་ནམ་རྒྱུན་ལྟར་བློ་འཛིན་དང་རྩོད་པ་ཚུགས་མི་དགོས་ཀྱང། ཉིན་གསུམ་དེའི་རིང་ནམ་རྒྱུན་གྱི་སློབ་གཉེར་ལས་ཀྱང་དཀའ་ཁག་ཆེ་བའི་ལས་རིགས་མང་པོ་ཡོད། ལོ་སར་སྐབས་སུ་ཕྱོགས་བཞི་མཚམས་བརྒྱད་ནས་མི་སྣ་ཤིན་ཏུ་མང་པོ་གཅིག་སྟག་ཚང་ལྷ་མོར་ང་ལ་ལོ་སར་འབུལ་བར་ཡོང་གི་ཡོད་པ་དང་ངས་ཉིན་རེར་མཇལ་བཅར་བ་བརྒྱ་ཕྲག་མང་པོ་རེ་རེ་བཞིན་འཆང་བ་གནང་དགོས་ཀྱི་ཡོད་ལ་དུས་ཡུན་དེའི་རིང་སྔར་སྲོལ་ལྟར་ང་ཞོགས་པ་ནས་དགོང་མོ་བར་བཞུགས་ཁྲིའི་སྟེང་ཅོག་གེར་སྡོད་དགོས་པ་ལས་གང་བྱུང་གི་འགུལ་སྐྱོད་ཙམ་ཡང་བྱེད་མི་ཆོག་དེ་ལྟར་ཉིན་གང་སོང་མཚམས་ང་ཐང་ཆད་དེ་ཉལ་སར་མ་ལྷུང་ཙམ་ཆགས་ཀྱི་ཡོད།